ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་སུམ་ཅུ་གནམ་གང་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས། རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་རིན་འཛིན་ཆོས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་སར་ཀིས་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་སྒང་ཏོག་ལ་ཞབས་སོར་འཁོད་པའི་སྐབས་དེར་སྤྱི་ཁྱབ་བློན་ཆེན་དང་ཚོགས་གཙོ་རྣམ་པས་གཙོས་པའི་གནད་ཡོད་མི་སྣ་རྣམས་ཀྱིས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་བལ་ཡུལ་ནང་བོད་མི་ཚོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བའི་གཟེངས་རྟགས་ཕུལ་ནས་ལོ་ངོ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་ཞུས་པར་དམ་དྲག་དང་སྦྲགས་བོད་མི་ལྔ་འཛིན་བཟུང་དོ་དམ་བྱས་ཡོད་པའི་སྐོར་གནས་ཚུལ་ཞིག་དང།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་མངའ་སྡེ་གཞུང་ནས་ཇི་ལྟར་གསོལ་བ་བཏབ་པ་ལྟར་སྒང་ཏོག་ཏུ་ཞབས་སོར་བདེ་བར་འཁོད་ཡོད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བག་དོག་ར་གནམ་ཐང་ནས་མཁའ་ལམ་བརྒྱུད་སྒང་ཏོག་དམག་མིའི་གནམ་ཐང་དུ་ཞབས་སོར་འཁོད་སྐབས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན Shri Prem Singh Tamang མཆོག་གིས་གཙོས་འབྲས་ལྗོངས་མངའ་སྡེའི་དཔོན་རིགས་དང་དགོན་སྡེ་ཁག་གི་མཁན་བླ་སྤྲུལ། སྒང་ཏོག་དང་རྡོ་རྗེ་གླིང། བཀའ་བློན་སྦུག་བཅས་སུ་གནས་སྡོད་བོད་རིགས་སྐུ་ཚབ་སོགས་ནས་ཕེབས་བསུ་ཞུས་པ་དང་དམག་མིའི་གནམ་ཐང་ནས་བསྟན་རྫོང་གསོལ་མགྲོན་ཁང་དུ་ཆིབས་བསྒྱུར་སྐབས་འབྲས་ལྗོངས་ཁུལ་གྱི་པདྨ་ཡང་རྩེ་དགོན་པ་སོགས་དགོན་ཁག་བཅུ་གཅིག་གིས་ཕེབས་ལམ་དུ་སེར་སྦྲེངས་སྤོས་འཛིན་དང་འབྲས་ལྗོངས་པ་གཙོས་དད་ལྡན་སེར་སྐྱ་སྟོང་ཕྲག་མང་པོས་མཇལ་དར་དང་བདུག་སྤོས་ཐོགས་ཏེ་ཕེབས་བསུ་གཟབ་རྒྱས་དང་བཅས་བཞུགས་གནས་བསྟན་རྫོང་གསོལ་མགྲོན་ཁང་དུ་ཞབས་སོར་འཁོད་ཅིང་གསོལ་མགྲོན་ཁང་གི་སྒོ་མདུན་དུ་མངའ་སྡེའི་བདེ་སྲུང་དམག་མིས་རུ་སྒྲིག་གུས་འདུད་ཞུས་ཤིང་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་འབྲས་ལྗོངས་ཆོས་རིག་ལྷན་ཁང་གི་བློན་ཆེན་བསོད་ནམས་བླ་མ་མཆོག་གཞན་ཡང་མངའ་སྡེའི་མཐོ་རིམ་དཔོན་རིགས་བཅུ་ཕྲག་དང། སྐུའི་གཅེན་པོ་རྒྱལ་ལོ་དོན་གྲུབ་མཆོག་ནས་ཕེབས་བསུའི་མཇལ་ཁ་ཞུས་མཚམས་བཞུགས་གནས་གསོལ་མགྲོན་ཁང་དུ་ཆིབས་བསྒྱུར་བསྐྱངས་ཡོད། དེ་ནས་གུང་ཚིགས་མཆོད་གྲུབ་འཕྲལ། འབྲས་ལྗོངས་སྤྱི་ཁྱབ་མཁན་པོ་མཆོག་གིས་གོང་ས་མཆོག་ལ་གུས་འདུད་མཇལ་དར་ཞུས་འདུག་སྔོན་འཆར་ལྟར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་སྔ་སྔོན་སྤྱི་ཟླ་བཅུ་པའི་ཚེས་བཅུ་ཉིན་འབྲས་ལྗོངས་སུ་ཆིབས་བསྒྱུར་གྱི་གཞས་གཏན་འཁེལ་ཡོད་ནའང། འབྲས་ལྗོངས་ནང་གློ་བུར་དུ་ཆུ་ལོག་གི་དོན་རྐྱེན་བྱུང་བའི་རྐྱེན་གྱིས་མགོན་པོ་མཆོག་གི་མཛད་འཆར་ལ་འགྱུར་བ་ཕྱིན་ནས་འདི་ཟླའི་ཚེས་བཅུ་གཅིག་ནས་བཅུ་བཞི་བར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་བཞུགས་ཞག་མཛད་རྒྱུ་ཡིན་པ་རེད། ཡང་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་ནང་དེ་སྔོན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཉིས་སྟོང་བཅུ་ལོར་འབྲས་ལྗོངས་སུ་ཕེབས་ནས་ད་བར་ལོ་ངོ་བཅུ་གསུམ་ཕྱིན་ཡོད་པ་དང་ད་ཐེངས་དཔལ་འབྱོར་ཐང་སྟེང་དུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་སྐབས་མི་གྲངས་ཁྲི་བཞི་ཙམ་མཉམ་ཞུགས་བྱེད་རྒྱུ་ཡིན་པའི་ཚོད་དཔག་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རེས་གཟའ་ཕུར་བུའི་ཞོགས་པ་བར་ཉིན་གསུམ་གྱི་མཛད་འཕྲིན་བསྐྱངས་ནས་དེ་ནས་ཤི་ལི་གུ་རི་ལ་ཆིབས་ཐོན་གནང་རྒྱུ་རེད་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ས་གནས་མི་དམངས་ཀྱིས་དགའ་ཚོར་གནང་བའི་སྐོར་ཞིབ་ཕྲ་ང་ཚོའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་འདི་གསན་རོགས་གནང། འབྲས་ལྗོངས་མངའ་སྡེ་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུ་གསོལ་འདེབས་ཞུས་དོན་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཚེས་བཅུ་གཅིག་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་མཁའ་ལམ་བརྒྱུད་སྦག་བྲོ་རའི་གནམ་ཐང་དུ་ཞབས་སོར་བདེ་བར་འཁོད་ཡོད་པ་དང་སྦག་བྲོ་རའི་གནམ་ཐང་ནས་མགོན་པོ་གང་ཉིད་མཆོག་ཐད་འཕུར་གནམ་གྲུ་བརྒྱུད་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་གི་ཉེ་འདབས་སུ་ཆགས་པའི་ལི་པིང་དམག་སྒར་གནམ་གྲུའི་འབབ་ཐང་དུ་ཞབས་སོར་བཀའ་དྲིན་བདེ་བར་འཁོད་ཡོད་པ་རེད། སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang Golay མཆོག་གི་ནང་མི་སྐུ་འཁོར་དང་མངའ་སྡེའི་གྲོས་ཚོགས་ཚོགས་གཙོ Arun Upreti མཆོག་མངའ་སྡེའི་སྤྱི་ཁྱབ་དྲུང་ཆེ་མཆོག་དང་གཞན་བློན་ཆེན་ཁག་ཅིག་ནས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་མ་ཟད་ཕེབས་ལམ་གཡས་གཡོན་དུ་རིས་མེད་དགོན་སྡེ་ཁག་གི་དགེ་འདུན་པ་རྣམས་ནས་བཀྲ་ཤིས་པའི་མཆོད་རྫས་སྣ་ཚོགས་ཐོགས་ཏེ་སེར་སྦྲེངས་དང་ཀ་རྡོར་སྒང་གསུམ་ཁུལ་ནས་ཕེབས་པའི་དད་ལྡན་མང་ཚོགས་ཀྱིས་ལག་ཏུ་བདུག་སྤོས་དང་མེ་ཏོག་མཇལ་དར་སོགས་ཐོགས་ཏེ་ཕེབས་བསུ་གཟབ་རྒྱས་ཞུས་གནང་སོང། ཕེབས་བསུའི་སྐབས་སྒང་ཏོག་སྒོར་གཞས་ཚོགས་པའི་ཚོགས་མི་ཡོངས་ནས་སོ་སོའི་རིག་གཞུང་གི་ཆས་གོས་ལེགས་པར་གྱོན་ཏེ་ཕེབས་ལམ་གཡས་གཡོན་དུ་རིག་གཞུང་གཞས་སྣ་འཁྲབ་སྟོན་གྱི་ལམ་ནས་གླུ་གར་གྱི་མཆོད་པ་འབུལ་གནང་སོང་སྐབས་དེར་སྒང་ཏོག་སྒོར་གཞས་ཚོགས་པའི་ཚོགས་གཙོ་བསྟན་འཛིན་ལགས་ཀྱིས་བསྟན་འཛིན་འགྱུར་མེད་ལགས་ཀྱིས་ད་རེས་སྒོར་གཞས་ཚོགས་པའི་ཚོགས་མི་བརྒྱ་དང་བཅུ་གསུམ་ནས་ཁོང་དགུང་ལོ་བརྒྱ་དང་བཅུ་གསུམ་ལྷག་སྐུ་འཚོ་བཞུགས་ཡོང་བའི་རྟེན་འབྲེལ་མཚོན་ཆེད་དུ་ཡིན་པ་གསུངས་གནང་སོང།
བསྐལ་པ་བཟང་པོ་བསོད་ནམས་ཆེན་མོ་ཞེ་པོ་ཅིག་ད་སོ་སོའི་སེམས་ལ་སེམས་ལ་བསམ་པ་དེ་དེ་རིང་ང་ཚོས་ཞལ་འབུལ་ཕུལ་ཡོད་ཅིག་ད་ལྟ་བར་དུ་ང་ཚོ་ལོ་གཅིག་ད་གཅིག་སྒང་ཏོག་གི་སྒོར་གཞས་ཚོགས་པ་བཙུགས་ནས་ལོ་གཅིག་ལྷག་ཙམ་འགྲོ་གི་ཡོད་རེད་ད་ལྟའི་ཁ་ཟས་དང་ང་ཚོ་ཚོགས་མི་བརྒྱ་དང་སུམ་ཅུ་ལྷག་ཙམ་བྱས་ཡོད་རེད་དེ་རིང་ང་ཚོ་འཁྲབ་མཁན་དེ་ལ་མི་བརྒྱ་དང་བཅུ་གསུམ་གྱིས་གྲ་སྒྲིག་ཞུས་ཡོད་རེད་དེ་རིང་འདིར་ང་ཚོ་བརྒྱ་བཅུ་གསུམ་ཡོད་རེད་སང་ཉིན་ཕ་གིའི་ཆོས་རའི་ནང་ལ་ང་ཚོ་མི་བརྒྱ་དང་བཅུ་གསུམ་གྱིས་གྲ་སྒྲིག་ཞུས་ཡོད་དེ་ག་རེ་ཡིན་ཟེར་ན་གོང་ས་མཆོག་ནས་དགུང་ལོ་བརྒྱ་དང་བཅུ་གསུམ་བཞུགས་ཀྱི་ཡིན་ཟེར་ཞལ་བཞེས་བཟང་པོ་ཐོབ་པའི་དེ་དག་དང་རྟེན་འབྲེལ་བྱས་ནས་ང་ཚོས

ང་ཚོས་ཉིན་ལྟར་ཚེས་པ་བཅོ་ལྔ་གནམ་གང་དང་ཚེས་པ་བརྒྱད་ཉིན་ཁོང་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་བསམ་ནས་མ་ཎི་གསོག་སྒྲུབ་གནང་གི་ཡོད་ད་རེས་ཁོང་སྐུ་དངོས་སུ་འབྲས་ལྗོངས་ནང་ཞབས་བཅག་གི་ཡོད་དུས་ང་ཚོ་ཧ་ལས་པའི་དགའ་ཚོར་དང་མིག་ནས་མིག་ཆུ་རང་དབང་མེད་པར་ཤོར་གྱི་འདུག་ཡང་སྒང་ཏོག་ས་གནས་བུད་མེད་ཚོགས་གཞོན་རིག་འཛིན་ལགས་ཀྱིས་འབྲས་ལྗོངས་མངའ་སྡེ་གཞུང་ནས་ད་རེས་གོང་ས་མཆོག་ས་གནས་སུ་གདན་ཞུ་གནང་བར་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་ཐུགས་རྗེ་ཆེ་ཞུས་གནང་སོང།

འབྲས་ལྗོངས་སུ་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་ཡིན་ན་ཡང་འབྲས་ལྗོངས་ནང་གློ་བུར་དུ་ཆུ་ལོག་གི་དོན་རྐྱེན་བྱུང་པའི་རྐྱེན་གྱིས་མགོན་པོ་མཆོག་གི་མཛད་འཆར་ལ་འགྱུར་བ་ཕྱིན་ཏེ་ཁོང་འདི་ཚེས་བཅུ་གཅིག་ནས་བཅུ་བཞི་བར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་བཞུགས་ཞག་མཛད་རྒྱུ་ཡིན་པ་རེད། ད་རེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་ལྟར་བྱས་ན་འདི་ཚེས་བཅུ་གཉིས་ཉིན་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དད་ལྡན་མང་ཚོགས་ལ་ལག་ལེན་སོ་བདུན་མའི་སྒོ་ནས་ཆོས་འབྲེལ་གསུང་ཆོས་སྩོལ་གནང་མཛད་རྒྱུ་དང་ཕྱི་ཚེས་བཅུ་གསུམ་ཉིན་འབྲས་ལྗོངས་མངའ་སྡེ་གཞུང་ནས། ཉིན་གུང་གི་ལྗགས་སྨིན་འདེགས་འབུལ་ཞུ་རྒྱུ་དང་དེ་ནས་ཕྱི་ཚེས་བཅུ་བཞི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་ནུབ་བྷང་གཱལ་གྱི་མངའ་སྡེ་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོགས་ཆོག་གི་ཐོག་ནས་ཆོས་འབྲེལ་སྐྱོང་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་འབྲས་ལྗོངས་ཀྱི་ཆིབས་བསྒྱུར་འདི་ནི་མངའ་སྡེ་གཞུང་རང་གི་ཐོག་ནས་གདན་ཞུ་གསོལ་འདེབས་ཞུས་པ་ཞིག་ཡིན་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉིན་མོ་དང་བསྟུན་སྙིང་སྟོབས་ཅན་གྱི་གཞིས་བཞུགས་རྩོམ་པ་པོ་ནགས་ཚང་ནུས་བློ་ལགས་ཀྱི་ལོ་རྒྱུས་དེབ་ཕྲེང་གཉིས་པ་ནགས་ཚང་གཞོན་ནུའི་རང་མཚང་ཞེས་པའི་དབུ་འབྱེད་མཛད་སྒོ་གནང་འདུག། དཔེ་དེབ་དེ་ལ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཆེད་བརྗོད་བསྩལ་ཅིང་དམིགས་བསལ་མཇལ་ཁའི་སྐབས་སུ་མགོན་པོ་གང་ཉིད་ཀྱིས་ཐུགས་དགྱེས་ཚོར་ཆེན་པོ་མཛད་པར་བརྟེན་འབྲེལ་ཡོད་ཐམས་ཅད་ལ་དགའ་ཚོར་དཔག་མེད་སྐྱེས་ཡོད་པ་བརྗོད་འདུག་རྩོམ་པ་པོ་ནགས་ཚང་ནུས་བློ་ལགས་ནི་རང་རེའི་གཉན་འཕྲང་ཆེ་བའི་དུས་སྐབས་དེའི་སྔ་ཕྱི་བར་གསུམ་གྱི་གནས་ཚུལ། མང་དག་ཅིག་མཐོང་ཐོས་མྱོང་གསུམ་བྱུང་མཁན་གྱི་བདེན་དཔང་མི་སྣ་གལ་ཆེན་ཞིག་ཡིན་པ་དང་ཁོང་གི་ལོ་རྒྱུས་དེབ་ཕྲེང་དང་པོ། ནགས་ཚང་ཞི་ལུའི་སྐྱིད་སྡུག་ཞེས་ཁོང་ཉིད་ཀྱི་ཆུང་དུས་དང། རྒྱ་ཡི་བཙན་འཛུལ་དང་བོད་མིའི་འགོག་རྒོལ་ཁྲོད་ཀྱི་དམག་འཁྲུག་གི་འཇིགས་པ་དང་བཙོན་འཇུག་གི་མནར་གཅོད་མུ་གེའི་དཀའ་སྡུག་སོགས་ཀྱི་གནས་ཚུལ་ཞིབ་ཚགས་བཀོད་འདུག། ཡང་ཁོང་གི་ལོ་རྒྱུས་དེབ་ཕྲེང་གཉིས་པ། ནགས་ཚང་གཞོན་ནུའི་རང་མཚང་ཞེས་པ་དེ་ཉིད་དེབ་ཕྲེང་སྔ་མའི་མཇུག་འཕྲོས་ཡིན་པ་དང་ཁོང་གི་དཔེ་དེབ་དེ་ཉིད་ནགས་ཚང་བུ་རབས་ཚ་རྒྱུད་རྣམས་ཀྱིས་རང་མཚང་བསལ་བ་དང་རང་ཚུགས་སྲུང་འཛིན་བྱ་དགོས་པའི་དྲན་རྐྱེན་ཆེད་བྲིས་གནང་ཡོད་པ་དང་ཤོག་གྲངས་ཉིས་བརྒྱ་དྲུག་ཅུ་རེ་དགུ་ཡོད་འདུག་དེ་ཡང་དཔེ་དེབ་དབུ་འབྱེད་མཛད་སྒོའི་ཐོག་ལྟེ་གནས་ཁང་གིས་ནགས་ཚང་ནུས་བློ་ལགས་ཀྱི་ལོ་རྒྱུས་དེབ་ཕྲེང་གཉིས་པ་ནགས་ཚང་གཞོན་ནུའི་རང་མཚང་ཞེས་པར་ཞུ་དག་དང་དཔར་འགྲེམས་ཞུ་རྒྱུའི་གོ་སྐབས་ཐོབ་པར་དགའ་སྤྲོ་ཆེན་པོ་བྱུང་ཡོད་ཅེས་བསྒྲགས་གཏམ་སྤེལ་གནང་འདུག། ཡང་རྒྱ་ནག་རྒྱལ་ས་པེ་ཅིང་དུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ཆེན་མོས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་རྒྱ་ནག་གཞུང་གིས་བོད་དང་ཤིན་ཅང། ཧོང་ཀོང་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་བར་སྐྱོན་བརྗོད་གནང་ཞིང་བོད་མིའི་ཐུན་མོང་མ་ཡིན་པའི་རིག་གཞུང་དང། སྐད་ཡིག། མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བའི་བྱེད་ཐབས་ལ་སྐྱོན་བརྗོད་གནང་འདུག་དེ་ཡང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ལས་ཁུངས་ཀྱིས་ཡོངས་ཁྱབ་གསལ་བསྒྲགས་སྤེལ་བའི་ནང་ཨ་རིའི་གཞུང་ཚབ་པ་ཆེན་མོ་ནི་ཁོ་ལཱས་བཱན་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་སྤེལ་ཏེ་འགྲོ་བ་མི་ཚང་མར་འདྲ་མཉམ་གྱི་ཆེ་མཐོང་དང་ཐོབ་ཐང་ལྡན་དགོས་པ་གསལ་ཡོད་ཀྱང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་འགྲོ་བ་མིའི་ཐོབ་ཐང་འགན་སྲུང་བྱ་རྒྱུར་ལས་དོན་སྒྲུབ་ཐུབ་མེད་པ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཨ་རིར་ཐུགས་འཚབ་ཆེན་པོ་ཡོད་ཅེས་བཀོད་འདུག་ཡང་གསལ་བསྒྲགས་དེའི་ནང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་མིའི་ཐོག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དང་བོད་མིའི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྐད་ཡིག་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བའི་གདུག་རྩུབ་ཅན་གྱི་ལས་དོན་ཁག་ལ་སྐྱོན་བརྗོད་བྱེད་ཀྱི་ཡོད་ཅེས་གསུངས་འདུག་ལ་ཤིང་ཅང་ནང་གི་ཡུ་གུར་མི་རིགས་དང་ཆོས་ལུགས་དང་མི་རིགས་ཀྱི་ཆ་ནས་གྲངས་ཉུང་བའི་ཐོག་མི་རིགས་རྩ་མེད་བཟོ་བའི་བྱ་ཐབས་འཛིན་ཏེ་དཀའ་ངལ་མྱོང་མཁན་གྱི་མི་རིགས་ལ་ཁ་གཏད་གདོང་ལེན་བྱེད་མཁན་གྱི་རྒྱལ་ཁབ་ཁག་དང་འཛམ་གླིང་མང་ཚོགས་དང་མཉམ་དུ་ཨ་མི་རི་ཀས་ལངས་ཡོད་ཅེས་གསུངས་འདུག་ཨ་རིའི་གཞུང་ཚབ་ལས་ཁུངས་ཀྱི་གསལ་བསྒྲགས་དེའི་ནང་ད་དུང། ཧོང་ཀོང་གི་དམངས་གཙོའི་ལས་འགུལ་སྤེལ་མཁན་ཚོའི་ཐོག་ཉེས་མེད་ཉེས་འཛུགས་ཀྱིས་བཙོན་འཇུག་བྱེད་བཞིན་པ་སོགས་ཀྱི་གནད་དོན་ཐད་ཐུགས་འཚབ་ཆེན་པོ་ཡོད་ཅེས་གསལ་སྟོན་གནང་ཡོད་པ་དང་སྦྲགས་ཨ་མི་རི་ཀས་རྒྱལ་སྤྱིའི་ནང་ཞི་བདེ་དང་ཆོས་དད་རང་དབང། དེ་བཞིན་ཁྲིམས་ལུགས་ལ་སྲུང་བརྩི་ཞུ་མཁན་རྒྱ་ནག་ནང་ཁྲིམས་རྩོད་པ་དང་གསར་འགོད་པ། ཞི་བའི་མི་མང་གི་ཚོགས་མི་བཅས་ལ་བརྙས་བཅོས་དང་འཇིགས་སྐུལ། བཙོན་འཇུག་བྱེད་པའི་རྒྱ་ནག་གི་གདུག་རྩུབ་ཅན་གྱི་བྱ་སྤྱོད་ཐད་ཐུགས་འཚབ་ཆེན་པོ་ཡོད་ཅིང་རྒྱ་ནག་གཞུང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལག་བསྟར་གནང་ཕྱོགས་ཀྱི་ལས་འགན་འཁྱེར་ཏེ་འགྲོ་བ་མིའི་ཐོབ་ཐང་གི་ཐད་བྱ་ཐབས་འཛིན་སྟངས་ལ་བརྟག་ཞིབ་བྱ་དགོས་པ་དང་སོ་སོའི་མི་མང་ལ་འགན་ལེན་བྱས་པ་དེའི་ཐོག་གནས་དགོས་པའི་འབོད་སྐུལ་ཞུས་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གིས་བོད་ནང་གི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དང་བོད་མིའི་ངོ་བོ་རྩ་གཏོར་གཏོང་གི་འདུག་ཅེས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་སྐྱོན་བརྗོད་ནན་པོ་གནང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅུ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ནང་ཆེས་སྙན་གྲགས་ཆེ་བའི་ནོ་བྷེལ་ཞི་བདེ་གཟེངས་རྟགས་འབུལ་བཞེས་ཀྱི་རྗེས་དྲན་དགའ་སྟོན་ཐེངས་སུམ་ཅུ་སོ་བཞི་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་ཐེངས་བདུན་ཅུ་དོན་ལྔ་བཅས་བཞུགས་སྒར་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྲུང་བརྩིའི་མཛད་སྒོའི་ཐོག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གིས་བོད་ནང་གི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དང། བོད་མིའི་ངོ་བོ་རྩ་གཏོར་གཏོང་གི་འདུག་ཅེས་གསུང་བཤད་གནང་ཡོད་པའི་སྐྱོན་བརྗོད་ནན་པོ་གནང་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས་ཉེ་ཆར་བོད་སྐྱོང་སྲིད་ཇུས་ཀྱི་ལག་ལེན་དང་དེས་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཟེར་བའི་རྒྱབ་ཤ་དཀར་པོའི་ཡིག་ཆ་ཞིག་འགྲེམས་སྤེལ་བྱས་ཡོད་པ་དེའི་ནང་རྒྱ་ནག་དམར་ཤོག་ཚོགས་པའི་དབང་བསྒྱུར་འོག་བོད་ནང་དཔལ་འབྱོར་ཡར་རྒྱས་དང་སྤྱི་ཚོགས་བརྟན་བརླིང། ཁོར་ཡུག་སྲུང་སྐྱོབ་དང་མྱུར་མགྱོགས་མེ་འཁོར་འཛུགས་སྐྲུན་བྱས་པ་དང། ཡོང་འབབ་འཕར་སྣོན་གཏོང་བའི་ལམ་དུ་ཡུལ་སྐོར་སྤྲོ་འཆམ་ལས། སྤྲོ་འཆམ་ལས་རིགས་ཁྱབ་སྤེལ་བཏང་བ་བཅས་གསལ་སྟོན་བྱས་ཡོད་འདུག་ཀྱང་རྒྱ་ནག་གིས་བཙན་ཤེད་ཀྱིས་ཀྲུང་ཧྭ་མི་རིགས་གཅིག་ཞེས་པའི་སྲིད་ཇུས་འོག་རྒྱལ་ཁབ་སྤྱི་ཡོངས་སྐད་ཡིག་ཁྱབ་སྤེལ་བྱེད་ཀྱི་ཡོད་པ་དང། བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བར་སྐུལ་འདེད་བྱས་པ་དང། སྤྱི་ཚོགས་རིང་ལུགས་ཀྱི་ལྟ་བ་བཙན་འགེལ་བྱས་པ། དེ་བཞིན་བོད་ནང་རྒྱ་ནག་གི་ལས་བྱེད་མང་དུ་བསྐོ་བཞག་བྱེད་ཀྱི་ཡོད་པ་ནི་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་ཚོས་བོད་མི་ཚོ་ལ་མནར་གཅོད་དང་སྡུག་བསྔལ་སྔར་བྱུང་མྱོང་མེད་པ་ཞིག་རེད་ཅེས་སྐྱོན་བརྗོད་ནན་པོ་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། ཧྥི་ལི་ཕིན་གྲོས་ཚོགས་འོག་མའི་འཐུས་མི་རྣམས་ཀྱིས་རྒྱ་ནག་གིས་ནུབ་ཧྥི་ལི་ཕིན་རྒྱ་མཚོའི་ནང་ཁྲིམས་འགལ་གྱི་བྱ་སྤྱོད་ལ་སྐྱོན་བརྗོད་བྱས་པའི་གྲོས་ཆོད་ལ་རྒྱ་ནག་གིས་ངོས་ལེན་མ་བྱས་པ་མ་ཟད་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་ཐག་གཅོད་དེར་གཞི་རྩ་གང་ཡང་མེད་ལུགས་བརྗོད་དེ། རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་གཞི་ཁྱོན་མང་ཆེ་བ་རྩོད་མེད་ཀྱི་རྒྱ་ནག་གི་བདག་དབང་ཡོད་ལུགས་བསྐྱར་དུ་བརྗོད་འདུག་དེ་ཡང་བདུན་ཕྲག་སྔོན་མའི་རེས་གཟའ་ལྷག་པའི་ཉིན་ཧྥི་ལི་པིན་གྲོས་ཚོགས་འོག་མས་བཞག་པའི་གྲོས་ཆོད་གཅིག་སྟོང་བཞི་བརྒྱ་དགུ་བཅུ་གོ་བཞི་ཞེས་པའི་དེའི་ནང་རྒྱ་ནག་གིས་ཉེ་དུས་རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ནང་དུ་ཁྲིམས་འགལ་གྱི་བྱ་སྤྱོད་སྤེལ་བར་སྐྱོན་བརྗོད་ཤུགས་ཆེ་བྱས་པ་དེར། ཕྱི་ཚེས་བརྒྱད་དེ་རེས་གཟའ་པ་སངས་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝུན་པིན་གྱིས་གྲོས་ཆོད་དེར་གཞི་རྩ་གང་ཡང་མེད་ལུགས་དང་ལོག་བཤད་བྱེད་པར་ཕར་སྐྱོན་བརྗོད་བྱས་ཏེ་གྲོས་ཆོད་དེ་མཐའ་གཅིག་ཏུ་ངོས་ལེན་མེད་ལུགས་དང་མཚོ་ཐོག་གི་རྩོད་རྙོག་རྣམས་མཚམས་འཇོག་དགོས་པར་ནན་བརྗོད་བྱས་འདུག་ཡང་ཝང་ཝུན་པིན་གྱིས་རྩོད་རྙོག་དེ་དག་གྲོས་མོལ་དང་གྲོས་བསྡུར་བྱས་ཏེ་སེལ་ཐབས་བྱ་རྒྱུ་གལ་གནད་ཆེ་ལུགས་ནན་བརྗོད་བྱས་པ་དང། ལྷོ་རྒྱ་ནག་རྒྱ་མཚོའི་ནང་ཞི་བདེ་དང་བརྟན་ལྷིང་རྒྱུན་གནས་ཡོང་ཐབས་སུ་ཧྥི་ལི་པིན་གྱིས་ལམ་ཕྱོགས་མ་ནོར་བར་བསྐྱོད་དགོས་ལུགས་བརྗོད་འདུག་གཞི་རྩའི་ཉིས་སྟོང་བཅུ་དྲུག་ལོར་ཧོ་ཀི་གཏན་འཇགས་བར་འདུམ་ཁྲིམས་ཁང་གིས་ནུབ་ཧྥི་ལི་པིན་རྒྱ་མཚོའི་ཐེ་བའི་ལྷོ་རྒྱ་ནག་རྒྱ་མཚོའི་ཐོག་རྒྱ་ནག་གི་ས་ཐིག་དགུ་ལྡན་གྱི་བདག་དབང་རྩོད་ལེན་བྱས་པ་དེ་དག་ལ་ཁྲིམས་མཐུན་གྱི་གཞི་རྩ་མེད་པར་ཐག་གཅོད་བྱས་ཡོད་ཀྱང་ཐག་གཅོད་དེ་ལྟར་བྱས་མིན་ལ་མ་ལྟོས་པར་རྒྱ་ནག་གིས་རྩོད་གཞི་ཅན་གྱི་མངའ་ཁུལ་དེའི་ཐོག་རྩོད་མེད་ཀྱི་བདག་དབང་གཙང་མ་མུ་མཐུད་རྩོད་ལེན་བྱེད་བཞིན་ཡོད། ཧྥི་ལི་པིན་གྱི་གྲོས་ཚོགས་འོག་མའི་འཐུས་མི་ལྷན་ཚོགས་ཀྱི་གྲོས་ཆོད་ཨང་གཅིག་སྟོང་བཞི་བརྒྱ་དགུ་བཅུ་གོ་བཞི་ནང་ཉེ་ཆར་རྒྱ་ནག་གིས་ས་ཁུལ་འདིར་ཁྲིམས་འགལ་གྱི་བྱ་སྤྱོད་ལ་སྐྱོན་བརྗོད་ཤུགས་ཆེ་བྱས་ཡོད། རྒྱ་ནག་གིས་ངོས་ལེན་མ་བྱས་པ་དེས་རྒྱལ་ཁབ་གཉིས་བར་གྱི་ཛ་དྲག་གི་གནས་སྟངས་དེ་ཇེ་སྡུག་ཏུ་གཏོང་བ་དང་ལྷོ་རྒྱ་ནག་རྒྱ་མཚོའི་ནང་ས་ཐིག་རྩོད་རྙོག་འབྱུང་བཞིན་པ་དེ་མངོན་གསལ་དོད་པོར་གྱུར་ཡོད་པ་རེད།

བོད་མི་ལྔ་འཛིན་བཟུང་དོ་དམ་བྱས་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་འདི་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་བཅུ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བྷེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་དེ་བཞིན་བལ་ཡུལ་དུ་སྲུང་བརྩི་ཞུ་བར་དམ་དྲག་དང་སྦྲགས་བོད་མི་ལྔ་འཛིན་བཟུང་བཀག་ཉར་བྱས་འདུག་བལ་ཡུལ་ཀཱ་ཐི་མན་གྲུ་བོད་མིའི་བདེ་དོན་ལས་ཁང་གི་གོ་སྒྲིག་འོག་བལ་ཡུལ་གྱི་རྒྱལ་ས་ཀཱ་ཐི་མན་གྲུ་ནང་རྟེན་གཞི་བྱས་པའི་འཕགས་ཤིང་བྲག་དཀར་དགོན་པར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ན་གྲགས་ཆེ་བའི་ནོ་བྷེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་བྱས་འདུག་ཀྱང་བལ་ཡུལ་ཉེན་རྟོག་པའི་དམ་དྲག་གིས་དུས་དྲན་གྱི་གཞུང་འབྲེལ་མཛད་སྒོ་འཚོགས་མ་བཅུག་པ་མ་ཟད་ཉེན་རྟོག་པའི་ལས་དོན་བྱེད་ཕྱོགས་ཐད་བརྙན་ལེན་དང་པར་བརྒྱབ་པའི་ཉེས་མིང་འོག་བོད་མི་ལྔ་འཛིན་བཟུང་བཀག་ཉར་བྱས་ཏེ།

ཚེས་བཅུ་ཉིན་གྱི་སྔ་དྲོར་འཕགས་ཤིང་བྲག་དཀར་དགོན་པར་བོད་མི་མང་དག་ཅིག་གོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་སྲུང་བརྩི་ཞུ་བར་ཆེད་ཕེབས་གནང་འདུག་ཀྱང་བལ་ཡུལ་གཞུང་གིས་དྲག་ཆས་ཉེན་རྟོག་པ་ལྔ་བཅུ་ཙམ་ཞིག་ཆེད་གཏོང་གིས་བོད་མི་འདི་དག་རང་གནས་སུ་ཕྱིར་ལོག་བཏང་ཡོད་པ་བཀོད་འདུག་ཅིང་དྲག་ཆས་ཉེན་རྟོག་པ་སུམ་ཅུ་ཙམ་ཞིག་བལ་ཡུལ་དུ་ཆགས་པའི་རྒྱ་ནག་གཞུང་ཚབ་ཁང་གི་ཉེ་འཁྲིས་སུ་འགྲེམས་འཇོག་བྱས་འདུག་པ་མ་ཟད་བལ་ཡུལ་གྱི་མཆོད་རྟེན་ཆེན་མོ་བྱ་རུང་ཁ་ཤོར་གྱི་གཡས་གཡོན་དུ་སྒྲིག་ཆས་མ་གྱོན་པའི་ཉེན་རྟོག་པ་བརྒྱ་ཙམ་ཞིག་འགྲེམས་འཇོག་བྱས་ཡོད་པའི་སྐོར་འཁོད་འདུག། འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་བཟང་པོ་ལགས་ཀྱིས་ས་གནས་ཀྱི་གནས་ཚུལ་མུ་མཐུད་ངོ་སྤྲོད་གནང་བར་གཞིགས་ན། སྔ་ལོར་རྒྱལ་ས་ཀཏ་མན་གྲུའི་ཁུལ་དུ ྋགོང་ས་མཆོག་ལ་ནོ་བྷེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་གཞུང་འབྲེལ་མཛད་སྒོ་ཚོགས་ཡོད་ཀྱང་འདི་ལོར་ཚོགས་བཅུག་མེད་པ་དེ་ཡིས་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཁ་གསལ་བཏོན་ཡོད་པ་གསུངས་ཤིང་འོན་ཀྱང་ཇྭ་ལ་ཁེལ་བོད་མིའི་གཞིས་ཆགས་དང། སྤོག་ར་བོད་མིའི་གཞིས་ཆགས་ཁག་སོགས་བོད་མི་རྣམས་ཀྱིས་གོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་སྲུང་བརྩི་ཞུས་ཡོད་པར་འགྲེལ་བརྗོད་གནང་བྱུང། ཀཏ་མན་གྲུ་མིན་པ་གཞན་པ་དེ་ས་ཆ་དེ་བ་ནི་པོག་ར་དང་དང་ཤར་ཁུམ་བུ་དང་དང་དེ་ཟེར་ས་དེ་ས་ཆ་གཞན་པ་དེ་ཚོ་ལ་གང་གལ་གང་ངེས་གལ་ཡོད་མ་རེད་དམག་མིའི་ལས་མ་བསང་གསོལ་བཏང་བཅུག་བཞག་ཡོད་རེད། སྤྱིར་སྔ་རྒྱུན་བཞིན་བལ་ཡུལ་གཞུང་གིས་རྒྱ་ནག་ལ་བསྟུན་མཁས་བྱས་ཏེ་ཡུལ་དེའི་ནང་གོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུ་དང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུ་སོགས་ཀྱི་ཐད་དམ་དྲག་བྱེད་མུས་ཡིན་པ་མ་ཟད་རྒྱ་ནག་གཞུང་གི་གནོན་ཤུགས་འོག

གིས་བོད་དོན་བདེན་མཐའ་སེལ་ཐབས་སུ་འཚེ་མེད་ཞི་བ་དང་འགྲོ་བ་མིའི་ཐོབ་ཐང་གཞི་བཞག་ཐོག་ནས་རྩོད་ལེན་གནང་བ་དང། ཞི་བདེའི་ཐབས་ལམ་ཁྱབ་སྤེལ་གནང་མཁན་ཞིག་ཡིན་དུས་གཟེངས་རྟགས་འདི་འབུལ་དགོས་པའི་འོས་བབ་ཆེན་པོ་ཞིག་ཡིན་པ་བརྗོད་མི་དགོས་པ་རེད་ཅེས་གསུངས་ཏེ ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ

ཨ་ནི་ཐུན་མོང་གི་ཐོག་ནས་དེ་རིང་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་སྐད་འབོད་བྱེད་ཡས་ཀྱི་ལས་འགུལ་འདི་ཨ་ནི་ང་ཚོ་ཚང་མ་ཐུན་མོང་གི་ཐོག་ནས་སྤེལ་ཡོད་ཞུ་ཡས་ཡིན་དེ་རིང London ལ་ཆ་མཚོན་པར་བྱས་ན་ད་གནམ་གཤིས་ཧང་སང་ཡས་ཀྱི་སྡུག་ཅག་འདུག་རླུང་པོ་ཞེ་པོ་ཅིག་རྒྱབ་ཆར་པ་བཏང་ཡས་དེ་འདྲ་བྱས་སོང་ཡིན་ནའང་ང་ཚོ་དེ་སྔོན་ལ་ཐོག་མ་འཆར་གཞི་ཡོད་པ་ནང་བཞིན་ཨ་ནི་ང་ཚོ་ཨ་ནི་ད་ཧོང་ཀོང་ཡུ་གུར་རྒྱ་རིགས་བོད་རིགས་ཨ་ང་ཚོ་ཚང་མ་དབྱིན་ཇི་གི་ཕྱི་སྲིད་ལས་ཁུངས་ཀྱི་མདུན་དེ་ལ་ཡང་ང་ཚོ་དང་པོ་འཛོམས་བྱས་ཨ་ད་ཕྱི་སྲིད་བློན་ཆེན་ཉེ་ཆར་དབྱིན་ཇི་གཞུང་ལ་གསར་བ་བསྐོས་ཡོད་རེད David Cameron ལབ་ནས་ཨ་ནི་ཁོ་རང་ཨ་ནི་ད་ག་ནང་བཞིན་དབྱིན་ཇི་གི་གཞུང་ལ་ཡང་ཨ་ནི་ང་ཚོ་གི། སྐད་འབོད་འདིའི་བརྒྱུད་ནས་ཨ་ནི་བརྡ་ལན་འདྲ་པོ་དེ་ཨ་ནི་གང་ལྟར་ཡོང་རྒྱུ་བསྡད་པའི་གི Universal Periodic Review འོ་དེ་ལ་ཡང་ཨིན་ཇིའི་གཞུང་གི་ངོས་ནས་རྒྱ་ནག་ལ་ཡང་དྲི་བ་བཏང་དགོས་ཀྱི་འདུག་ཟེར་ཨ་ནི་རྒྱ་ནག་གི་ཨ་ནི་མནར་གཅོད་བྱེད་ཀྱི་ཡོད་པ་དེ་ཚོ་ལ་ཡང་ཨ་ནི་ཁ་གཏད་ནི་ཤུགས་ཆེན་པོ་བྱས་ནས་བཅག་དགོས་ཀྱི་འདུག་ཟེར་ལབ་ནས་དེ་འདྲའི་གི་ང་ཚོ་གི་བརྡ་ལན་སྤྲད་ཐུབ་པ་བྱུང་སོང་དེ་རྗེས་ལ་ནི་ང་ཚོ་ཨ་ནི་ད London གི་དཀྱིལ་གྱི་ལམ་ཁ་ནས་དེ་ནས་ཡང་ཨ་གོམ་བགྲོད་བྱེད་ཀྱིན་བྱེད་ཀྱིན་བྱས་ནས་ཨ་ནི། London གི་རྒྱ་ནག་གཞུང་ཚབ་མདུན་བར་དུ་ང་ཚོ་གོམ་བགྲོད་བརྒྱབ་ནས་སླེབས་རེད་དེ་སྐར་མ་བཞི་བཅུ་ཞེ་ལྔ་སྐོར་འགོར་རེད་ལམ་ཁ་ལ་རྒྱ་ནག་གི་གཞུང་ཚབ་ཀྱི་མདུན་དེ་ལ་ཨ་ནི་རྒྱ་རིགས་མང་པོ་ཞེ་པོ་ཅིག་དང་པོ་རང་ནས་འཛོམས་བསྡད་བཞག་ཨ་འདིའི་ནང་ལ་དེ་རིང་འདྲ་བོ་ཆ་མཚོན་པར་བྱས་ན་ཡང་ཨ་ཧྥི་རི་ཀ་ལ་ཡ་ཡང་རྒྱ་ནག་གིས་གདུག་རྩུབ་མང་པོ་བཏང་གི་ཡོད་པའི་གི་ཡང་གནས་སྟངས་ཀྱི་སྐོར་ལ་ཡ་ཡང་ཨ་ཧྥི་རི་ཀ་གི་མི་རིགས་ཅིག་སླེབས་བྱས་ནས་ཡང་ཕ་གིར་སྐད་ཆ་མང་པོ་ཞེ་པོ་ཅིག་བཤད་བསྡད་བཞག་འདི་གསར་པ་འདྲ་བོ་ཅིག་རེད་བཞག། ཨ་འདི་ཡིན་དུས་འདི་ང་ཚོ་ཚང་མ་ཕ་གི་ལ་འཛོམས་བྱས་ནས་ཨ་ནི་གང་ལྟར་ཕ་གི་ལ་ཡང་སྐད་འབོད་ཤུགས་ཆེན་པོ་ཞེ་ཅིག་བྱས་ཨ་ནི་རྒྱ་ནག་གཞུང་ཚབ་ལས་ཀའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་འདི་བརྡ་ལན་ཤུགས་ཆེན་པོ་ཅིག་སྤྲད་ཐུབ་སོང་ཞུ་ཡས་ཡིན། དབྱིན་ཇི་གི་ཕྱི་སྲིད་ལས་ཁུངས་ཀྱི་མདུན་དེ་ལ་ང་ཚོས་སྐད་འབོད་བྱེད་དུས་ང་ཚོ་གི་དེ་སྔོན་ལ་ཡང་གསར་འགོད་གསལ་བསྒྲགས་སྤེལ་ཡོད་དུས་ཙང་ནས་གསར་འགོད་པ་པར་ཆས་ཁྱེར་ནས་ཕེབས་མཁན་ད་མང་པོ་འདུག་རོ་ཨ་ནི་ཁོང་ཚོ་གི་ངོས་ནས་དོ་སྣང་གནང་གི་འདུག་པར་རྒྱག་གི་འདུག Interview ལེན་གྱི་འདུག་དེ་འདྲའི་འདྲ་པོ་ཅིག་བྱས་ཨ་ནི་གཞན་པའི་ཨ་ནི་ད་མི་མང་ཚོ་དོ་སྣང་ལེན་ཡ་འདི་ཨ་ནི་ང་ཚོ་ཨ་ན་ད་ལོན་ཌོན་གྱི་དཀྱིལ་གྱི་ལམ་ཁ་དེ་ནས་ཡར་གོམ་བགྲོད་བྱས་ནས་འགྲོ་བའི་ཁ་ཐུག་དེ་ལ་ཨ་མི་མང་ཚོ་དོ་སྣང་ཞེ་པོ་བྱས་ཡོང་གི་འདུག་པར་མང་པོ་རྒྱབ་ཨ་ནི་མི་མང་ཁག་གཅིག་གིས་ཨ་ནི་སྐད་ཆ་འདྲ་བོ་ཅིག་དྲི་གི་འདུག་ག་རེ་རེད་ལབ་ཡ་འདྲ་བོ་དང་དེ་འདྲས་ཀྱི་མང་པོ་ཅིག་འདུག་དེ་རིང་གི་སྐད་འབོད་དེ་དག་འདི་གནམ་གཤིས་དང་དེ་འདྲས་ཀྱི་ཐོག་ནས་རླུང་པོ་ཞེ་པོ་ཅིག་རྒྱབ་ཆར་པ་ཞེ་པོ་བཏང་བྱེད་དུས་ཙམ་ནས་མི་མང་འཛོམས་ཐུབ་ཨ་ཡོང་བསམ་སོང་སྟེ་ཡིན་ནའི་ད་ང་ཚོ་ཞུས་པ་ནང་བཞིན་ང་ཚོ་འདི་ཚོགས་པ་མང་པོ་ཐུན་མོང་གི་ཐོག་ནས་བྱེད་ཀྱི་ཡོད་རེད་པ། ཨ་ནི་ཧོང་ཀོང་གི་གཞོན་སྐྱེས་མང་པོ་ཕེབས་ཤག་རྒྱ་རིགས་མང་པོ་ཕེབས་ཤག་འདུག་རྒྱ་རིགས་སློབ་ཕྲུག་འདུག་ད་ག་ནང་བཞིན་ཨ་ནི་ང་རང་ཚོ་བོད་རིགས་མི་མང་གི་ཕེབས་པ་ལ་ཁ་སང་འདོག་ཆ་ཚོད་བར་བྱས་ན་ང་ཚོ་ནོ་བེལ་ཞི་བདེ་གཟེངས་རྟགས་ཀྱི་མཛད་སྒོ་འདི་སྲུང་བརྩི་ཞུས་ནས་ཕྱི་པོ་ཞེ་པོ་ཆགས་ཀྱང་ད་དུང་བོད་རིགས་མང་པོ་ཕེབས་ཤག་ཡག་པོ་བྱུང་སོང། ཡང་ཧྥ་རན་སི་ནང་ཡོད་པའི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ས་གནས་བོད་མིའི་སྤྱི་མཐུན་ཚོགས་པ།

འབུལ་བཞེས་མཛད་པའི་དུས་བཟང་དང་དེ་བཞིན་རྒྱལ་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་གནང་སྟེ་མི་ལོ་བདུན་ཅུ་དོན་ལྔ་འཁོར་བའི་དུས་དྲན་ཁྱད་པར་ཅན་དེ་ཉིད་ཟུང་འབྲེལ་གྱི་ཐོག་ནས་སྲུང་བརྩི་ཞུ་གནང་ཡོད་པ་རེད་ལ་དེ་རིང་གི་ཉིན་མོ་དེ་ནི་བོད་མི་དང་དེ་བཞིན་དམངས་གཙོ་དང་རང་དབང་ལ་དགའ་བའི་མི་དམངས་ཚོས་དགའ་སྤོབས་ལྡན་པའི་ཉི་མ་ཞིག་ལ་ཡང་ངོས་འཛིན་གནང་གི་ཡོད་པ་རེད།

དྭང་ཞབས་ཟུར་པ་བསྟན་འཛིན་ཚེ་རིང་ལགས་ཀྱིས་རྒྱ་གར་བྱང་ཕྱོགས་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ནས་བཞུགས་སྒར་རྡ་རམ་ས་ལ་བར་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བ་དེ་རྒྱལ་ཁའི་ངང་མཇུག་སྒྲིལ་ཟིན་པའི་སྐོར་ལ་འདི་གའི་གསར་འགོད་པ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། རྣམ་པ་ཚོས་ད་ལྟ་གསན་པ་དེ་ནི་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་རྒྱ་གར་བྱང་ཕྱོགས Uttarakhand མངའ་སྡེའི་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ནང་གནས་བཞུགས་དང་དྭང་ཞབས་ཟུར་པ་བསྟན་འཛིན་ཚེ་རིང་ལགས་ཀྱིས་བོད་དོན་ཆེད་རྒྱ་གར་ནང་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་དབུ་འཛུགས་གནང་སྐབས་ས་གནས་བོད་མི་མང་པོ་འདུ་འཛོམས་གནང་སྟེ་ཁོང་ཕེབས་སྐྱེལ་ཞུས་པ་དང་སྐབས་དེར་བསྟན་འཛིན་ཚེ་རིང་ལགས་དང་ཁོང་གི་ལྷན་དུ། བོད་པའི་ཕོ་གསར་གསུམ་བཞི་རྐང་འཁོར་བཏང་སྟེ་སྐྱོད་སྐབས་བོད་རྒྱལ་ལོ་ཞེས་པ་སོགས་ཀྱི་འབོད་ཚིག་སྒྲོག་བཞིན་དུ་བཞུགས་སྒར་དྷ་རམ་ས་ལའི་ཕྱོགས་སུ་ཕེབས་ཐོན་གནང་བའི་སྒྲ་རེད། བསྟན་འཛིན་ཚེ་རིང་ལགས་ཀྱིས་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དབུ་འཛུགས་གནང་སྟེ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་སྟེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། འཛམ་གླིང་ནང་སྙན་གྲགས་ཆེ་བའི་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་ཁྱད་པར་ཅན་ཉིན་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་གནང་འཆར་ཡོད་པ་ལྟར། ཕེབས་འབྱོར་བྱུང་ཡོད་སྟབས་ཉིན་དེར་ཁོང་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུང་དོན། གུས་པ་བསྟན་འཛིན་ཚེ་རིང་གིས་བོད་མི་ཡོངས་ལ་བཀྲ་ཤིས་བདེ་ལེགས། ཨ་ནི་ང་ཁ་སེང་ཏཱ་རི་གསུམ་ནས་རྐང་འཁོར་ཁྱེར་ནས་ད་སྐྱབས་མགོན་རིན་པོ་ཆེ་གི་གཟེངས་རྟགས་ལ་ང་བདེ་སྐྱིད། འདི་ངའི་མཚམས་བཞག་ཡ་གི་ང་ད་རེས་དམིགས་ཡུལ་ཅིག་ཁྱེར་ནས་སླེབས་ཡིན་ཨཱ་ནི་ལམ་ཁ་ལ message སྤྲད་ཀྱི་སྤྲད་ཀྱི་སླེབས་ཡིན་བོད་དོན་སྐོར་ལ་ང་རང་ཚོ་ཨཱ་ནི་ང་ད་རེས་ཡར་ཡོང་དུས་ཨཱ་ནི་ང་ང་རང་ང་རང་བོད་དོན་གྱི་ལས་འགུལ་ཅིག་སྤེལ་གི་སྤེལ་གི་འདུག་ཟེར་ཡ་སླེབས་པ་ཡིན་སྔོན་མ་ང་དམག་མི་སོང་ཙང་ཨཱ་ནི་ང་དེ་འདྲའི་ལས་འགུལ་སྤེལ་ཐུབ་མ་བྱུང་ད་ང་རང་ལོ་དམག་མི་ལ་ལོ་ཉི་ཤུ་རྩ་དྲུག།

ཨ་ནེ་ང་ཧ་གོ་མ་སོང་ར་དང་པོ་དེ་སུ་ཡི་སུ་ཡིན་མེད་ཨ་ནེ་ཁོ་རང་ཚོ་གི་ཁ་བཏགས་གཡོག་གནང་བྱུང་ང་ལ་ཁ་བཏགས་གཡོག་དུས་ཁོ་རང་ཚོ་ངོ་སྤྲོད་གནང་སོང་ཨ་ནེ་ཁོ་རང་ཚོ་ཨ་ནེ། བོད་རང་བཙན་སློབ་ཕྲུག་ཚོགས་པ་གཅིག་འདུག་བོད་ཀྱི་གཞོན་ནུ་ལྷན་ཚོགས། རྒྱལ་ཡོངས་དམངས་གཙོ་ཚོགས་པ། བུད་མེད་ཚོགས་པ་ཨ་ནེ་དེ་འདྲ་མང་པོ་ཅིག་ང་ལ་ཨ་ནེ་ཕ་གི་ལ་ཕེབས་བསུ་ཞུས་སོང་ཨ་ནེ་ཚང་མ་ང་དཔེ་ང་རང་སེམས་པ་ཐོག་ནས་དཔེ་དགའ་པོ་བྱུང་བྱུང་ང་ང་རང་ང་རང་གཅིག་ཡོད་བློ་ཁོག་ཅིག་སྐྱེས་ཟིན་པ་བྱུང་ང་ནི་ང་འགྲིག་ཤག་བསམ་བྱུང་ངས་ལས་ཀ་དེ་འགྲིག་ཤག་བསམ་སོང། ཨ་ནི་ང་ད་དུང་ཡང་ཁོ་རང་ཚོ་གི་བདེ་སྐྱིད་གླིང་གཞིས་ཆགས་དང་ཚང་མ་གི་ང་དཔེ་རོགས་པ་ཞིག་གནང་སོང་ཨ་ནི་མཉམ་དུ་ཅོ་ཅོ་ཞིག་གི་ང་ལ་བདེ་སྐྱིད་གླིང་ནས་མ་ལ་ཨ་ནི་ང་ལ་ལག་རྟགས་ལ་ལག་པ་ལ་བྱ་དགའ་ཡི་གནང་བྱུང་ཨ་ནི་ཁོ་རང་གིས་ང་ལ་ཆག་པོ་བྱེད་གསུངས་སོང་ཨ་ནི་ཁོ་རང་གིས་ང number དེ་ང་ཁ་པར number ལེན་སོང་དེ་ནས་ལམ་ཁ་ལ་ཁོང་གིས་ང་ལ་སྐད་ཆ་འདྲི་གི་འདྲི་གི་ཨ་ནི་ཅོ་ཅོ་དེ་ཁྱོད་ག་བར་སླེབས་སོང་ཨན་ངས་ཅོ་ཅོ་དེ་ལ feedback སྤྲད་ཡས་ཀྱི་ཅོ་ཅོ་ཁོ་རང་གིས་མཁྱེན་གྱི་འདུག་ཡོ་དརམ་ས་ལ་ལ་འགག་ཡས་ཨན་དེའི་ཅོ་ཅོ་དེ་ང་ལ་དཔེ་མི་སྲིད་རོགས་པ་བྱེད་སོང་དངོས་གནས་ཁོ་རང་ང་དེ་ནས་ཡར་ཡོང་དུས་ཟ་ཁང་དེ་བ་ཡོང་དུས་ང་དརམ་ས་ལ་ལ་ཟ་ཁང་ག་འདྲ་ཞིག་བསྡད་འོས་ན་ང་ཐོབ་དེབ་སླེ་ཞན་པ་ཅོ་ཅོ་དེ་གིས་ཨན་དརམ་ས་ལ་མ་སླེབས་ཞིང་སང་ཉིན་ང་དརམ་ས་ལ་སླེབས་ད་རེས་དགོས་དགོས་ན་དེ་ལ་ཁྱོད་རང་ད་རེས་ཕ་གི་ལ་པདྨ་ཐང་ཟ་ཁང་ནང་རྒྱུགས་ཨན་ཕ་གི་ལ་དེའི་ཤ་ཞིབ་ཕྲ་སྐད་ཆ་བཤད་བཞག་ཡོད་གསུངས་སོང་ཅོ་ཅོ་དེ་གིས་ཨན་པདྨ་ཐང་དེ་རིང་ཞོགས་སྐད་དུ་སླེབས་པ་དང་ཨན་ཚོགས་པ་ཚང་མ་ང་ལ་ཨན།

ཡང་ང་རང་དངོས་གནས་ནི་ཐུགས་རྗེ་ཆེ་ཞུས་ཡིན་ནི་ད་ག་རང་ཡིན་ལགས་ཐུགས་རྗེ་ཆེ་གནང།
བོད་དོན་ཆེད་རྐང་འཁོར་སྐོར་བསྐྱོད་པ་བསྟན་འཛིན་ཚེ་རིང་ལགས་ལ་ཕྱག་རོགས་ཡག་པོ་གནང་མཁན་འདིའི་སྐོར་རྩད་གཅོད་ཞུ་སྐབས་ཁོང་ནི་བདེ་སྐྱིད་གླིང་གཞིས་ཆགས་ནང་གནས་བཞུགས་ཐོག་མེས་ཙེ་ཡི་བུ་ཚེ་རིང་རྡོ་རྗེ་ལགས་རེད་འདུག། ཉིན་ཤས་གོང་ལ། བོད་དོན་ཆེད་རྐང་འཁོར་སྐོར་བསྐྱོད་པ་བསྟན་འཛིན་ཚེ་རིང་ལགས་ལ་ཞལ་པར་བརྒྱུད་ནས་ཁོང་གི་ལས་འགུལ་འདི་སྤེལ་དགོས་པའི་དམིགས་ཡུལ་སོགས་ཀྱི་སྐོར་གནས་འདྲི་ཞུས་པས། ཁོང་རང་བོད་མི་ཞིག་ཡིན་པའི་ཆ་ནས་བོད་ནང་གི་བོད་རིགས་སྤུན་ཟླ་རྣམས་རྒྱ་ནག་གཞུང་གི་བཙན་དབང་འོག་དཀའ་སྡུག་མྱངས་དང་མྱོང་བཞིན་པའི་བརྙན་འཕྲིན་ཁག་གཟིགས་དུས། མ་སྐྱིད་པ་ཆགས་ཀྱི་ཡོད་པ་དང་ཁོང་རང་དམག་མི་ཡིན་སྐབས་བོད་དོན་ལས་འགུལ་སྤེལ་ཆོག་གི་མེད་པ་དང་ལོ་ངོ་ཉི་ཤུ་རྩ་དྲུག་རིང་དྭང་སློབ་ཀྱི་ཞབས་ཞུ་ཞུས་ནས་རྩ་དགོངས་ཞུས་པའི་རྗེས་སུ་བོད་དོན་སྐོར་རྒྱ་གར་ཡུལ་མི་རྣམས་ལ་གོ་རྟོགས་སྤེལ་ཕྱིར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་སྤེལ་འགོ་བརྩམས་སྐོར་སོགས་གསུངས་དོན།

ཐུགས་རྗེ་ཆེ་ཞུའམ། Thank you India ཞེས་པའི་ལས་འགུལ་སྤེལ་བ་དང་ལས་འགུལ་དེ་ཡང་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ནས་རྒྱ་གར་གྱི་མངའ་སྡེ Rajasthan གྱི་གྲོང་ཁྱེར Chittorgarh བར་སྤྱི་ཟླ་བརྒྱད་པའི་ཚེས་བཅུ་དགུ་ནས་དབུ་འཛུགས་གནང་སྟེ་རྒྱང་ཐག་ཀི་ལོ་མི་ཀྲར་སུམ་བརྒྱའི་བར་སྐོར་སྐྱོད་གནང་འདུག།

བོད་དོན་ཆེད་ལས་འགུལ་སྤེལ་མགོ་བཙུགས་སྐོར་གསུངས་པ་ལྟར་ཁོང་ལ་བུ་ཕྲུག་ག་ཚོད་ཡོད་པ་དང་ཁོང་རྣམས་ད་ལྟ་གང་དུ་ཡོད་སྐོར་གནས་འདྲི་ཞུ་སྐབས་ཁོང་གིས་གསུངས་དོན། ཁོང་གི་བུ་མོ་དེ་རྒན་པ་ཡིན་པ་དང་བུ་མོ་ད་ལྟའི་ཆར་རྒྱ་གར་གྱི་མངའ་སྡེ་པན་ཇབ་ནང་གི Lovely Professional University ཞེས་པའི་གཙུག་ལག་སློབ་གཉེར་ཁང་ནང་སློབ་གཉེར་གནང་བཞིན་པ་དང་ཡང་བུའི་སྐོར་གསུངས་དོན། བུ་དེ་མ་ཟེར་བའི་ཁོང་ཚོས་དེ་ལྟར་འཆི་བ་ཡི་ཁྱིམ་ཚང་རྒན་བདག་ཡིན། ལོ་ལོ་སི་ལོ་ལོ་སི། བསྟན་འཛིན་ཚེ་རིང་ལགས་ཀྱིས་བོད་དོན་ཆེད་ལས་འགུལ་ཐེངས་དང་པོ་དེའི་སྐོར་གསལ་བསྒྲགས་མ་གནང་བ་མ་ཟད་བོད་མི་གཞན་རྣམས་ལ་ཡང་གསུངས་མེད་པས་ན་ཁོང་གིས་ལས་འགུལ་དང་པོ་དེ་དབུ་འཛུགས་གནང་སྐབས་ཁོང་གི་གྲོགས་པོ་དང་དུས་རྒྱུན་རྐང་འཁོར་མཉམ་དུ་གཏོང་གནང་མཁན་རྒྱ་གར་གྱི་ཕོ་གསར་བ་རྣམས་ཀྱིས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་དང་རྒྱ་གར་གྱི་རྒྱལ་དར་འཕྱར་བཞིན་དུ་ཕེབས་སྐྱེལ་ཞུས་པ་མ་ཟད། བོད་རྒྱལ་ལོ་དཔལ་ལྡན་ལྷ་མོ་རྒྱལ་ལོ་རྒྱ་གར་རྒྱལ་ལོ་ཞེས་པའི་འབོད་ཚིག་སོགས་བསྒྲགས་གནང་དོན་ལ། དཔལ་ལྡན་ལྷ་མོ་རྒྱལ་ལོ་བཟོ། དཔལ་ལྡན་ལྷ་མོ་རྒྱལ་ལོ་བཟོ། དཔལ་ལྡན་ལྷ་མོ་རྒྱལ་ལོ་བཟོ། བྷ་རཱད་མ་ཏཱ་ཀི་ཇའི། ཀི་ཇའི། ཀི་ཇའི། ཡང་དྭང་ཞབས་ཟུར་པ་བསྟན་འཛིན་ཚེ་རིང་ལགས་ཀྱིས་ཁོང་ལ་ཕེབས་སྐྱེལ་ཞུ་མཁན་རྒྱ་གར་གྱི་ཡུལ་མི་གཞོན་སྐྱེས་དེ་དག་ནི་དབང་ཚད་ལྡན་པའི་རྩིས་པ་དང་ཁྲིམས་རྩོད་པ། སྨན་པ་དང་དངུལ་ཁང་སོགས་ནང་ཕྱག་ལས་གནང་མཁན་གནད་ཡོད་མི་སྣ་ཤ་སྟག་ཡིན་སྐོར་གསུངས་དོན། རྒན་ལགས་འདི་ཚོ་ཚང་མ་ང་ཚོ་ལྡེ་ར་ལྡུན་ང་ཚོ Pahadi Pedaller ཡོད་ང་འོ་དེའི་ནང་ལ་ཡོད་རྫུས་ཡིན་ཁོང་ཚོ་ནང་ལ་ཁ་སང་ནས་ཞོགས་ཀས་རྟག་པར་ཁོང་ཚོ Ride འགྲོ་གི་འདུག་ང་ཚོ་སྔ་ཕྱི་ཁ་ལ་སོང་འོ་དེ་ནས་ནི་ང་ཞོགས་ཀས་རྟག་པར་ནང་ནས་སྔ་ཕྱི་ཁོང་ཚོ་མཉམ་དུ་འགྲོ་གི་ཡོད་ཞོགས་ཀའི་ཆུ་ཚོད་དགུ་བ་སོགས་དུ། ཨ་ཁོ་ཚང་མ་ལས་བྱེད་པ་དེ་འདྲས་རེད Chartered Accountant འདྲ་བོ་དང་དེ་འདྲས་ཝ་ཀིལ་འདྲ་བོ་དང Doctor འདྲ་བོ་དང Bank གི་ལས་ཀ་བྱེད་མཁན་མི་ཆེན་པོ་དེ་འདྲས་རེད་ཁོང་ཚོ་མཉམ་དུ་རྐང་འཁོར་འགྲོ་གི་ཡོད་ཞོགས་ཀས་རྟག་པར་ད་ལན་ཁོང་ཚོ་ང་ལ་སྐྱེལ་ག་སླེབས་སོང་ཁོ་ངའི་ངའི Group ཀྱི་མི་རེད། ཡང་ཁོང་གིས་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་གནང་བཞིན་དུ་ལམ་བུར་ཕེབས་སྐབས་རྒྱ་གར་ཡུལ་མིས་རྒྱབ་སྐྱོར་ཇི་འདྲ་གནང་གི་ཡོད་སྐོར་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ང་རང་གིས་ཨ་ནི་ང་ལ་མཛུག་གུ Thumbs up སྤྲད་མི་ཤེས་ཨ་ནི་དགའ་ཚིག་དགའ་རིག་ཁོ་རྒྱལ་ལ་ངེད་ཚོའི་གླེང་ཉེས་བྱུང་ཐག་ལ་ཁྱེར་དགོས་ཨ་ནི། ཏཱ་ལའི་བླ་མའི་མི་ཡིན་ལེ། ཏཱ་ལའི་བླ་མ་སྐྱབས་མགོན་རིན་པོ་ཆེ། ཐོག་མར་ངོ་ཚ་སྟོན་དགོས་ར། ཡང་ཁོ་སྐྱིད་འོང་ནས་ངས། ཁོང་ལ་རྒྱ་གར་གྱི་ཡུལ་མི་ཚོས་མཐེ་བོ་སྟོན་ནས་རྒྱབ་སྐྱོར་ཡོད་པའི་རྣམ་པ་སྟོན་གྱི་འདུག་ལ། ཡང་ཁོང་ལ་གནས་འདྲི་ཞུ་མཁན་བྱུང་སྐབས་ཁོང་ནས་ཁོང་ནི་གོང་ས་མཆོག་གི་མི་ཡིན་པ་དང་རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པའི་རྐྱེན་གྱིས་ད་ཆ་རྒྱ་གར་ནང་སྐྱབས་བཅོལ་བའི་གནས་བབ་ཐོག་གནས་བཞིན་པ་སོགས་ཀྱི་སྐོར་འགྲེལ་བཤད་བསྐྱོན་དུས་ཁོང་ཚོས་རང་གི་རྒྱལ་ཁབ་ཆེད་ལས་འགུལ་འདི་འདྲ་སྤེལ་བར་བསྔགས་བརྗོད་གནང་བ་མ་ཟད་ཆུ་མངར་མོ་སོགས་སྤྲོད་ཀྱི་ཡོད་སྐོར་གསུང་གི་འདུག། ཡང་དྭང་ཞབས་ཟུར་པ་བསྟན་འཛིན་ཚེ་རིང་ལགས་ཀྱིས་ཁོང་ལ་སེམས་ཤུགས་ཆེན་པོ་ཡོད་པ་འདི་ནི་ཁོང་གི་བླ་མ་སྲད་རྒྱུད་རྡོ་རྗེ་འཆང་གི་བཀའ་དྲིན་ལ་བརྟེན་ནས་ཡིན་སྐོར་སོགས་གསུངས་དོན། ད་ལྟ་ང་གྲྭ་པ་ཡིན་ལོ་བཅོ་ལྔའི་ང་རྒྱལ་བུ་ཡིན། ངས་ངའི་རྒན་ལགས་གོང་ས་མཆོག་གི་སྲད་རྒྱུད་རྡོ་རྗེ་འཆང

ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཐེངས་འདིའི་འཕྲོད་བསྟེན་ལེ་ཚན་ནང་ཕྱི་ལུགས་ཀྱི Diabetes འམ་གཅིན་སྙི་ཟ་ཁུའི་ནད་ན་མཁན་མང་ཆེ་བར་ནད་རྟགས་མི་ཐོན་པའི་རྐྱེན་གྱིས་ནད་དེར་སྨན་བཅོས་འཐུས་ཤོར་ཕྱིན་ནས་སྙིང་དང་ཀླད་པ། མཁལ་མ་སོགས་གནོད་འཚེ་བཟོ་བ་ཙམ་མ་ཡིན་པར་ཚེ་སྲོག་ལ་ཉེན་ཁ་བཟོ་བའི་རྐྱེན་གྱིས་བྱས་པའི་ཁར། གཅིན་སྙི་ཟ་ཁུའི་ནད་པའི་ནང་མི་དང་དམིགས་བསལ་ཤ་མར་དང་ཞག་རྩི་རིགས་མང་པོ་ཟ་མཁན་གྱི་གོམས་གཤིས་ཡོད་པའི་མི་རིགས་ནང་ན་མཁན་མང་བ་ཡོད་པའི་སྐོར་ཕྱི་ལུགས་ཀྱི་ངོས་འཛིན་གནང་བའི་ནང་དོན་ཐད

ཟ་ཁུ་གཅིན་སྙི་ནད་གཞི་འདི་ལ་ཡང། གཙོ་བོ་འདི་ད་ང་ཚོས་སློབ་སྦྱོང་སྤྲད་དེ་གལ་ཆེ་ཤོས་ཆགས་ཀྱི་འདུག་གང་ཟེར་ན། ནད་པ་འདི་ལ་ཁོ་རང་གི་ནད་གཞི་འདི་དང་འབྲེལ་བའི་ཁོ་རང་ལ་གཅིག་གི་སློབ་སྦྱོང་དང་དེ་འདྲས་སྤྲད་མེད་པ་ཡིན་ན་ཁོ་རང་གིས་སྨན་ཟ་ཡ་ཡིན་ནའི་རེད་འདི་ལ་དོ་སྣང་བྱེད་ཡ་རེད་འདི་ཚོ་ལ་ཁྱད་པར་ཞེ་དྲག་འདུག་རེད་བྱས་ཙང་ང་ཚོས་གཙོ་བོ་ནད་གཞི་འདི་ག་འདྲ་ཡིན་མེད་ཨ་སྨན་འདི་ག་འདྲས་ཟ་དགོས་ཡོད་མེད་དེ་ནང་བཞིན་གྱི་ཨ་ནི་ག་དུས་ག་དུས་བརྟག་དཔྱད་བྱེད་དགོས་རེད་ཡང་གལ་སྲིད་སོ་སོས་དོ་སྣང་མ་བྱས་པ་བྱས་སྣང་མེད་ཤོར་བ་དང་འཐུས་ཤོར་འགྲོ་བ་ཡིན་ན་ཨ་ནི་ཡང་ཉེན་ཁ་ག་ཚོད་ཅིག་འབྱུང་གི་ཡོད་མེད་འདི་ཚོ་སློབ་སྦྱོང་སྤྲད་དཔེ་གལ་ཆེན་པོ་ཆགས་དགོས་རེད། གཉིས་ནས་ང་ཚོ་ནད་པ་འདི་སླེབས་དུས་མཚམས་ལ་ག་རེ་ལྟ་བ་རེད་ཟེར་ན་ད་དང་ཤོག་ཨོ་ར་ནི་ད་ཁོ་རང་ལ་ཟ་ཁུ་གཅིན་སྙི་ནད་གཞི་འདི་འདུག་ལབ་དུས་མཚམས་ལ་ནི་ཡང་ཟ་ཁུ་གཅིན་སྙི་ནད་གཞི་ཁོ་དུས་ཚོད་མཉམ་དུ་ཅིག་ཆེར་ཆེར་འགྲོ་བསྡད་ཡོད་ཅིག་ཡིན་དུས་མཚམས་ལ་ནད་པ་ད་རིང་སླེབས་ན་ད་རིང་རང་ནད་གཞི་ན་བ་ཅིག་ཁྱབ་དགོས་མ་རེད་བྱས་ཙང་ཨ་ནི་དུས་ཚོད་ནང་ལོགས་ལ་ཨ་ནི་གལ་སྲིད་ནད་གཞི་འདིའི་རྐྱེན་བྱས་ནས་ཁོ་རང་གི་གཟུགས་པོའི་ནང་ལོགས་ལ་སྐྱོན་རྒྱག་ཏུ་མི་འདོར་ང་ཚོ་ཨིན་སྐད་དུ་ཞུས་ན། Microvascular Complications། ལབ་ཀྱི་རེད་དེ་འདྲས་ཡོད་མེད་རྩད་གཅོད་བྱས་ཏེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། གསུམ་པ་དེ་ལ་ང་ཚོས་ཡང་ནི་ནད་པ་ཁོ་རང་གི་ད་མངར་མོའི་ཚད་ཅིག་ཡོད་རེད་པ་གཟུགས་པོའི་ནང་ལོགས་ལ་འོ་དེ་ཡང་ནི་མཐོ་པོ་ཡོད་དུས་མཚམས་མར་ཚད་ཏག་ཏག་སླེབས་ཆེད་དུ་ང་ཚོས་སྨན་བཏང་ཡ་ཡིན་ནའི་རེད། དེ་ནང་བཞིན་གྱི་རྒྱལ་ཁབ་ཡག་ག་དང་ད་རྒྱལ་ཁབ་ཆེ་བ་དང་ནི་ཡང་མཐུན་རྐྱེན་ཡག་ག་དེ་འདྲའི་ས་ཆ་དེ་བ་ཁ་ཤས་བོར་སོང་ན་ནད་པ་ཁ་ཤས་ཡང་སྨན་ལ་དཔྱད་མ་འཕྲོད་མཁན་ཨ་ནི་གཟུགས་པོ་དཔེ་ལྗིད་ཁོག་ཚ་པོ་བྱས་ཨ་ནི་ཟས་དང་སྤྱོད་ལམ་ལ་ག་ཚོད་ཀྱི་ཤུགས་རྒྱབ་ཡིན་ནའི་ཕན་ནུས་མེད་པ་དེ་འདྲ་ཡོད་ན་ཡང་གཤགས་བཅོས་བྱེད་ཡ་གི་ཡང་དེ་འདྲའི་གོ་སྐབས་དེ་འདྲའི་ཡོད་འདུག་རུ་བ།
གལ་ཏེ་གཅིན་སྙི་ཟ་ཁུའི་ནད་ལ་སྨན་བཟའ་དགོས་པའི་གནས་བབ་སླེབས་ཀྱང་མ་བཟས་པར་ལྷོད་གཡེང་འཐུས་ཤོར་ཕྱིན་ཚེ་ཁྲག་རྩ་དང་སྙིང་མཁལ་མ་ཀླད་པ་མིག་རྐང་པའི་ཁྲག་རྩ་སོགས་ལ་གནོད་འཚེ་བཟོ་བའི་ཉེན་ཁ་ཡོད་པའི་སྐོར་ངོ་སྤྲོད་གནང་དོན་ལ། དེ་ནས་གཞན་ནི་གཞན་པ་གཅིག་ང་ཚོས་ག་རེ་ལྟ་བ་རེད་ཟེར་ན་ཡང་ནད་པ་ཁོ་རང་གིས་ཡང་ད་ལྟ་ཟ་ཁུ་གཅིན་སྙི་ནད་གཞི་དེ་ལ་ཡང་གནོད་སྐྱེལ་མཁན་ལ་འོ་རེད་འདི་ན་ཚ་དེ་མར་སྡུག་རུ་འགྲོ་ཡ་གི་ཡང་སྨན་དེ་འདྲ་ཟ་གི་ཡོད་ན་འདི་ཚོ་ཕར་རྩད་གཅོད་བྱས་རྗེས་ཨ་ནི་བཀག་ཡག་འདི་ཚོ་གལ་ཆེན་པོ་ཆགས་ཀྱི་འདུག་ཨ་ནི་གལ་སྲིད་ནད་པ་གཅིག་ད་རིང་ད་འདུག་སྨན་ཁང་ལ་སླེབས་པ་དང་ཁོ་རང་གིས་ད་ཟ་ཁུ་གཅིན་སྙི་ནད་གཞི་དེ་འདུག་ལབ་པ་ཙམ་གྱིས་ང་ཚོས་ལམ་སང་ད་སྨན་བཏང་གི་མ་རེད་ཚང་མ་ལ་ཁ་ཤས་ད་རྗེས་ལུས་ཐེབས་རྗེས་ད་དེ་ཕྱི་དྲགས་མཁན་དེ་འདྲའི་སླེབས་དུས་ཙམ་ད་ང་ཚོས་སྨན་ཡིན་གཅིག་མིན་གཅིག་བཏང་དགོས་བྱེད་ཀྱི་རེད། ད་ཁ་ཤས་ཡང་སོ་སོ Screening སྐབས་སུ་ཅིག Accidental Finding རེད་བ་དེ་ཧ་གོ་མཁན་རེད། ཁ་ཤས་ཡང་ནད་རྟགས་སྔ་སེ་ནས་སྟོན་བྱས་ནས་དངོས་གནས་ཧ་གོ་མཁན་དེ་འདྲས་རེད་རེད་བ། ཨ་ནི་ཁོ་རང་ཚོས་ཁྲག་བརྟག་དཔྱད་བྱས་རྗེས་ཚད་གཞི་དེ་གའི་ཞེ་པོ་མཐོ་མེད་བས་ན་ཨ་ང་ཚོས་སྨན་དང་དེ་འདྲའི་ལམ་སང་མ་སྤྲད་པ་བྱས་ཨ་ནི་ཁོ་རང་གིས་སློབ་སྦྱོང་སྤྲད་རྗེས་ཟས་དང་སྤྱོད་ལམ་ལ་ཤུགས་བརྒྱབ་བྱས་ད་ང་ཚོས་ཀྱི་དམིགས་ཡུལ་ཟིན་བྱས་དེ་འདྲས་བྱེད་དུས་ཙམ་ལ་ཨ་ནི་ཟླ་བ་གསུམ་ཡིན་ནའི་རེད་ཟླ་བ་དྲུག་ཡིན་ནའི་རེད་ཨ་ང་ཚོས་དེའི་ནང་ལོགས་ལ་ཨ་ནི་ཁྲག་བརྟག་དཔྱད་བྱས་ཨ་ནི་གལ་སྲིད་དེ་རང་གིས་ཡག་པོ་བསྡད་ཀྱི་འདུག་ན་ཨ་ནི་ད་ག་རང་མུ་མཐུད་བྱས་ཨ་ནི

གཅིན་སྙི་ཟ་ཁུའི་ནད་དེ་ནི་ཁྱིམ་ཚང་དང་ནང་མི་ནང་ན་མཁན་ཡོད་པའི་ཁྱིམ་རྒྱུད་གཅིག་པ་ཚོར་ན་བའི་ཉེན་ཁ་ཆེ་བ་ཡོད་པ་ངོས་འཛིན་གནང་གི་ཡོད་པ་དང་དམིགས་བསལ་གྱིས་ནང་མི་ཚོས་དོ་སྣང་བྱས་ཏེ་སྨན་ཁང་དུ་དུས་དུས་སུ་བརྟག་དཔྱད་བྱ་རྒྱུ་གལ་ཆེ་ཡིན་པའི་ལམ་སྟོན་གནང་གི་ཡོད་པ་རེད་འདུག། ད་འདི་ལབ་དུས་ཙམ་ལ་ད་ཉམས་ཞིབ་པ་ཚོས་དུས་ལྟ་དུས་ཙམ་ལ་ད་ན་ཚ་འདི་ལ་སྔོན་འགོག་བྱེད་ཡ་གི་ཐབས་ཤེས་ན་ཚ་ཁ་ཤས་ཡིན་ན་སྔོན་འགོག་ཡོད་མ་རེད་ད་ཁོ་རང་ལ་ཅིག་ཕ་རྒྱུད་མ་རྒྱུད་ཐོག་ནས་ན་ཡ་ཡིན་ན་ན་ཡ་ཡིན་པ་ད་ཐག་གཅོད་ཚར་རོ་ཡིན་ནའི་ལས་ཟ་ཁུ་གཅིན་སྙི་ན་ཚ་འདི་ད་ཁོ་ལ་ད་དབྱེ་བ་ལོགས་ལོགས་ཡོད་རེད་བ་དབྱེ་བ་ཁ་ཤས་ཡང་སྔོན་འགོག་བྱེད་ཡ་ཡོད་སྐྱོ་ཅིག་རེད་བྱས་ཙང་དཔེར་ཆ་བཞག་ན Type Two Diabetes ལྟ་བུ་ཅིག་ཡིན་པ་ཡིན་ན་གཙོ་བོ་འདི་ད Genetically ཡིན་པ་བྱས་ཕྱོགས་གཅིག་འདི་ཡང་ང་ཚོ་ཁོར་ཡུག་དང་འབྲེལ་བའི། བྱས་ཙང་ནི་ད Genetically དེ་ང་ཚོས་གའི་ཅིག་བྱེད་ཐུབ་ཡ་ཡོད་མ་རེད་བྱས་ཙང་ང་ཚོ་ཁོར་ཡུག་ལབ་དུས་ཚང་མ་ག་ལི་ནི་ཟས་ཟ་སྟངས་གཟུགས་པོ་སྤྱོད་ལམ་བསྟེན་སྟངས་བཞིན་རུ་བ་འདི་ཚོ་ལ་ང་ཚོས་ཀྱི་ཤུགས་རྒྱག་ཐུབ་པ་ཡིན་ན་ཏན་ཏན་གྱི་ནི་ན་ཚ་དེ་གའི་ད་མ་ན་ཡ་གི་ད་དུས་ཚོད་རིང་པོ་དེ་གཟུགས་པོ་ཐང་པོ་ཡག་པོ་སྡོད་ཐུབ་ཡ་ད་ན་བ་ཡིན་ནའི་སྔ་སེ་སེ་ནས་ཧ་གོ་བྱས་ཨ་ནི་དེ་ནང་བཞིན་གྱི་ཨ་ནི་སྨན་བཏང་དུས་ཙམ་ལ་སྨན་མཉམ་པོ་ལ་ཨ་ནི་ཟས་སྤྱོད་དེ་གའི་བསྟེན་པ་ཡིན་ན་ཁོ་ནུས་པ་ཤུགས་ཆེ་ཐོན་གི་འདུག་བ་འདི་གཙོ་བོ་རེད་ཤག་ཨ་ནི་ད་གཙོ་བོ་གྱི་ང་ཚོ་ད་སྔོན་འགོག་ང་ཚོས་ཁ་ལག་ཟ་སྟངས། ཁ་ལག་ད་ལྟ་སྡེར་མ་ཅིག་ནང་ཡིན་ན་ཁོ་རང་ཆ་ཤས་ཆ་ཤས་འདུག་ཨ་ཁོ Carbohydrate ག་ཚོད་དགོས་རེད་ཆ་ཤས་རོ་ཨ Protein ག་ཚོད་དགོས་རེད་ཨ་ཤིང་ཏོག་རིགས་ཨ་ནི་ཡན་སྤྱིར་བཏང་ནས་ང་ཚོ་ཉམས་ཞིབ་པ་ཚོས་གཟིགས་དུས་ཙམ་ལ། ཤིང་ཏོག་ཡག་པོ་ཟ་མཁན་དེ་ནང་བཞིན་གྱི་ཨ་ནི་སྣུམ་ཡག་པོ་ད་ལྟ་ང་ཚོ་དབྱིན་སྐད་ཐོག་བྱས་ན Olive Oil ལབ་ཀྱི་འདུག་ཨ་དེ་ཚོའི་རིགས་བྱས་ཨ་ནི་ཡན་ཚོད་མ་ཡག་པོ་ཟ་མཁན་ཨ་ནི Whole Grain ལབ་ཀྱི་རོ་ཨ། Whole Grain ལབ་དུས་ཙམ་ལ་གཅིག་གི་བཟོ་གྲྭ་དང་དེ་འདྲའི་ནས་བཙག་བཞག་རྒྱུ་མེད་པ་བྱས། ཁོ་རང་ཞིང་ཁ་ནས་ཁ་ཐུག་བ་མཛོད་ཀྱིས་ཨ་ནི་ནང་ལ་སོ་སོས་ཞིབ་ཞིབ་བཟོས་རྗེས་ད་གྲོ་ཞིབ་རིགས་ཡིན་ནའི་རེད Makai རིགས་ཡིན་ནའི་རེད་གྲོ་ཞག་རིགས་རྩམ་པ་རིགས་འདི་གའི་རོ། Whole Grain མཆོད་མཁན་དེ་འདྲས་ཡིན་ན་ཁོ་འདི་ཚོའི་ནང་ལོགས་ལ་ཟ་ཁུ་གཅིན་སྙི་ན་ཚ་ན་མཁན་དཔེ་ཤུགས་ཆུང་ཆུང་ཞིག་ཡོད་པ་བསྟན་གྱི་འདུག་བྱས་ཙང་འདི་ཚོ་དེ་ཡང་གལ་ཆེན་པོ་གཅིག་ཆགས་ཀྱི་རོ་ཨ་ནི་གལ་ཆེན་པོ་མཐོང་སོང་སློབ་སྦྱོང་སྤྲད་ཡ་དེ། ཨ་མེ་རི་ཁའི་མིང་གྲགས་ཆེ་བའི་མེ་ཡོ་སྨན་ཁང་གིས། ཕ་མ་ཚོས་རང་ཉིད་དང་ཡང་ན་ཕྲུ་གུར་གཅིན་སྙི་ཟ་ཁུའི་ནད་ཡོད་པའི་དོགས་གཞིའི་ནད་རྟགས་རེ་ཐོན་ཚེ་ངེས་པར་དུ་སྨན་པར་བསྟེན་གཏུགས་བྱས་ཏེ་བརྟག་དཔྱད་ཀྱི་ལམ་ནས་སྔ་ཙམ་ནས་ནད་ཡོད་མེད་ངེས་གཏན་ཤེས་རྟོགས་ཐུབ་པ་དང། གལ་ཏེ་ནད་དེ་ཕོག་ཡོད་པ་ཡིན་ཚེ་སྨན་བཅོས་སྔ་ཙམ་བྱེད་ཐུབ་པའི་དགེ་མཚན་ཡོད་ལ། བརྟག་དཔྱད་ཀྱི་ལམ་ནས་ཁྱེད་དང་ཕྲུ་གུར་གཅིན་སྙི་ཟ་ཁུའི་ནད་ཡོད་པ་གཏན་འཁེལ་བྱུང་བ་ནས་བཟུང་ཁྱེད་ཀྱི་ཁྲག་ནང་གི་མངར་ཆའི་ཚད་གཞི་ཚད་ལྡན་མ་ཆགས་བར་སྨན་པ་བསྟེན་གཏུགས་དང་བརྟག་དཔྱད་མུ་མཐུད་ནས་བྱ་དགོས་པའི་ལམ་སྟོན་གནང་གི་ཡོད་པ་རེད། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། གུ་གེ་རྒྱལ་རྒྱུད་ཀྱི་བྱུང་རིམ་དང་རྒྱལ་ཚ་ཚ་པོ་རོང་གི་ད་ལྟའི་གནས་སྟངས། སྐབས་དེ་དུས་བོད་དང་ལ་དྭགས་ཀྱི་འབྲེལ་བ་སོགས་ཀྱི་ཐད་ཝཱ་ཎཱ་དབུས་བོད་ཀྱི་མཐོ་སློབ་ཁང་གི་ལོ་རྒྱུས་སྨྲ་བའི་སློབ་དཔོན་བྱམས་པ་བསམ་གཏན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
གུ་གེ་རྒྱལ་ཁམས་ནི་དུས་རབས་བཅུ་པའི་ནང་ལྷོ་ཤར་ཟངས་དཀར་དང་ཀི་ནོར་རྫོང་གི་སྟོད་ཕྱོགས་སྤི་ཏི་ལུང་གཤོང་བཅས་དབང་བསྒྱུར་བྱས་པའམ་ཡང་ན་རྟེན་འབུལ་བྱས་ནས་ཆགས་པའི་རྒྱལ་ཁབ་ཞིག་ལ་གུ་གེ་རྒྱལ་རྒྱུད་ཟེར་གྱི་ཡོད་འདུག་སྲོལ་རྒྱུན་གྱི་ཐོག་ནས་བཤད་ཚུལ་ལ་ཚ་བ་རོང་ཞེས་པའི་གྲོང་ཁྱེར་དེ་བཞིན་དུས་རབས་དགུ་པའི་དཀྱིལ་དང། ཡང་ན་དུས་རབས་བཅུ་པའི་ནང་བོད་ཀྱི་རྒྱལ་པོ་གླང་དར་མའི་རིགས་རྒྱུད་ཀྱི་རྒྱལ་སྲས་ཤིག་གི་སྐབས་སུ་བྱུང་བ་ཞིག་ཡིན་ལུགས The Heritage Daily ཞེས་པའི་གསར་ལས་ཁང་གིས་གསུངས་འདུག་ལ། གུ་གེ་རྒྱལ་རྒྱུད་ཀྱི་འབྱུང་ཁུངས་ཐད་ཝཱ་ར་ནཱ་སི་བོད་ཀྱི་མཐོ་སློབ་ཁང་གི་ལོ་རྒྱུས་སྨྲ་བའི་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས་ངོ་སྤྲོད་འདི་ལྟར་གནང་བྱུང། དར་མའི་སྲས་གཉིས་ཡུམ་བརྟན་དང་འོད་སྲུང་གཉིས་བྱས་ཨ་ནི་འོད་སྲུང་གི་སྲས་ཨ་ནི་སྐྱིད་ལྡེ་ཉི་མ་མགོན་ཞུ་མཁན་དེ་ད་ཏི་ནི་ཡར་གཙང་ངོས་ཕྱོགས་ཡར་ཕེབས་གཙང་དང་སྟོད་སྟོད་ངོས་ཕྱོགས་ཕེབས་ཨ་ནི་དེ་གི་སྲས་གསུམ་བྱུང་དེ་སྲས་གསུམ་བྱུང་པ་དེ་གི་ཨ་ནི་ད་ནི་གུ་གེ་དང་པུ་རང་དང་དེའི་གི་ས་ཁུལ་གི་རྒྱལ་ཕྲན་འདྲ་བོ་གསུམ་བྱུང་ནས་དེའི་གི་བརྒྱུད་པ་ལ་མངའ་རིས་སྐོར་གསུམ་ཟེར། སྐོར་གསུམ་ཟེར་ཨ་ནི་དེའི་གི་བརྒྱུད་ཀྱི་བརྒྱུད་པ་དེ་རྒྱལ་དེ་ལ་ཨ་ནི་གུ་གེ་རྒྱལ་རྒྱུད་ཟེར་གོ་ཡོག་ར་པ་ནམ་རྒྱུན་ང་ཚོ། ད་འདི་གཅིག་པུ་རང་རེད་གཅིག་གུ་གེ་རེད་གཅིག་རྩབ་རང་ཟེར་དེ་གསུམ་རེད་བ་ད་དེའི། གུ་གེ་རྒྱལ་པོའི་ག་རེ་ཟེར་ར་ཕོ་བྲང་དང་དེ་རྗེས་དེ་དེང་སང་བོད་ནང་དང་དེ་བ་ནི་གུ་གེ་རྒྱལ་པོའི་ཕོ་བྲང་ཁོ་རང་གི་ཤུལ་མ་གཏོགས་དེ་ཡོག་མ་ར་པ་ཤུལ་དེ་ཤུལ་དུ་གཏོར། གཏོར་བཞག་པ་དེ་གི་ཤུལ་དང་དེ་དེང་སང་པར་དང་དེ་འདྲའི་བོད་དང་དེ་འདྲའི་ག་རེ་ཟེར་ང་ཚོ Internet ནང་རག་ཡག་ཡོག་ར་པ་དེ་དུས་རབས་བཅུ་དྲུག་ཙམ་བར་དུ་དེ་དེ་ཡོག་ར་པ་གུ་གེ་དེ་གཙོ་བོ་དེ་རྩབ་རང་རྫོང་ཡོད་ས་དེ་དེང་སང་བྱས་ན་ཕལ་ཆེར་དེའི་ས་ཁུལ་དེ་ཁེགས་མེད་འགྲོ་རོགས་གུ་གེ་རྒྱལ་རྒྱུད་རེད་རེད་ནས་སྲས་གསུམ་གི་རྒྱལ་ཕྲན་འདྲ་བོ་གསུམ་ས་ཁུལ་འདྲ་བོ་གསུམ་ལ་དབང་བསྒྱུར་བྱས་པ་ཡིན་ཙང་དེའི་ནང་ནས་གཅིག་དེ་པུ་རང་དེ་རེད་པ་ཡིན་ན་གུ་གེ་རྒྱལ་པོའི་ཕོ་བྲང་དང་དེ་ཡོད་ས་དེ་པུ་རང་རང་མ་རེད། ལོ་རྒྱུས་འདི་ནི་བོད་ཀྱི་རྒྱལ་པོ་གླང་དར་མ་ལྷ་ལུང་དཔལ་གྱི་རྡོ་རྗེས་བཀྲོངས་པའི་རྗེས་རྒྱལ་ཕྲན་སིལ་བུར་གྱུར་པའི་སྐབས་ཀྱི་ལོ་རྒྱུས་ཤིག་ཡིན་འདུག་སྐབས་དེ་དུས་གུ་གེ་རྒྱལ་ཁབ་ཀྱི་ཚབ་པ་རོང་ཞེས་པའི་རྒྱལ་སའི་ནང་རྒྱལ་ཁང་དང་དབྱར་ཁའི་ཕོ་བྲང། ལྷ་ཁང་དཀར་པོ་དང་ལྷ་ཁང་དམར་པོ་ཞེས་པའི་དགོན་པ་གཉིས། ལྷ་སྐུ་རྟེན་གསུམ་སྣ་ཚོགས་དང་སྙན་གྲགས་ཅན་གྱི་དགེ་བའི་བཤེས་གཉེན་སོགས་ཕུན་སུམ་ཚོགས་པ་ཡོད་འདུག་དེ་བཞིན་གྲོང་ཁྱེར་དེའི་ནང་བོད་རིགས་ནང་པའི་རི་ཁྲོད་པས་སྒོམ་རྒྱབ་ཡུལ་གྱི་བྲག་ཕུག་ཡང་སྦྲང་ཚང་ནང་བཞིན་ཧ་ཅང་མང་པོ་ཡོད་འདུག་ཚ་བ་རོང་གྲོང་ཁྱེར་གྱི་མི་མང་རྣམས་ནི་བཙན་པོའི་མཁར་གྱི་རྫོང་གི་གཤམ་དུ་གནས་སྡོད་བྱེད་ཀྱི་ཡོད་འདུག། འོན་ཀྱང་དུས་རབས་གཅིག་སྟོང་དྲུག་བརྒྱ་སུམ་ཅུ་ལོར་གུ་གེ་རྒྱལ་པོའི་དམག་དཔོན་ཁག་ཅིག་གིས་གྱེན་ལོག་བྱས་ནས་ཁྱིམ་མཚེས་ལ་དྭགས་ཀྱི་རྒྱལ་པོའི་རོགས་པ་ལེན་ནས་རྒྱལ་པོ་བཀྲ་ཤིས་གྲགས་པ་གནས་དབྱུང་བཏང་བ་མ་ཟད། རྒྱལ་པོའི་ནང་མི་སྐུ་འཁོར་རྣམས་འཛིན་བཟུང་བཙོན་འཇུག་བྱས་ཡོད་ལུགས། དུས་རབས་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་བཞི་ལོའི་ནང་གུ་གེ་རྒྱལ་ཁབ་ནང་ལ་ནུབ་ཕྱོགས་པ་ཐོག་མར་ཡོང་མཁན། ཡེ་ཤུའི་ཆོས་སྤེལ་མཁན་བླ་མ Antonio de Andrade། ཞུ་བས་ཕྱག་བྲིས་ཤིག་གི་ནང་ལ་གསུངས་ཡོད་པ་འདིའི་ཐད་བོད་ཀྱི་ལོ་རྒྱུས་སྨྲ་བའི་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང། དེ་དག་ནི་གུ་གེ་བོད་ཀྱི་སྟོད་མངའ་རིས་སྐོར་གསུམ་གྱི་ལོ་རྒྱུས་དེ་ཞིབ་པོ་གསལ་པོ་འདྲ་པོ་གཅིག་ང་ཚོ་སྟོད་ལས་ཤེས་ཡོད་མ་རིག་གནས་ལས་ཤེས་ཡོད་མ་རེད་ཡིན་ན་ཡོངས་གྲགས་རུ་ཤེས་ཀྱི་ཡོད་པ་དང་དེང་སང་ཨ་ནི་བོད་ཕྱི་ནང་གཉིས་ཆ་ནས་ཨ་ནི་གཅིག་ལོ་རྒྱུས་ཀྱི་ཐོག་ལ་དོ་སྣང་བྱེད་མཁན་འདྲ་པོ་དེ་སྔ་མོ་ལས་ཤུགས་ཆེ་རུ་ཕྱིན་པར་བ་དོ་སྣང་བྱེད་མཁན་མང་པོ་བྱུང་པ་ཡིན་ད་དེ་རྗེས་དེ་གི་ཚང་མའི་ཕྱོགས་བསྡོམས་འདྲ་པོ་འདི་དག་ཉམས་ཞིབ་བྱས་པའི་མཐའ་མའི་གྲུབ་གྲུབ་དོན་འདྲ་པོ་དེ་དེང་སང་ཡོངས་གྲགས་ལ་ག་རེ་ཟེར་གྱི་ཡོད་རེད་ཟེར་དུས། མངའ་རིས་གུ་གེ་ཆོས་རྒྱལ་དེ་རྗེས་འདི་གུ་གེ་ཆོས་རྒྱལ་གྱི་རྒྱུད་པ་དེ་རྗེས་འདི་ཡི་ཨ་ནི་ག་རེ་ཟེར་དབང་སྒྱུར་འདྲ་པོ་དེ་རྗེས་མ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གྲངས་ད་ལྟ་ཁྱེད་རང་དགའ་ལྡན་ཕོ་བྲང་སྲུང་བའི་དིག་ཡིན་པར་དགའ་ལྡན་གཙང་པ་རྒྱལ་པོའི་མཇུག། གཙང་པ་རྒྱལ་པོ་དང་དགའ་ལྡན་ཕོ་བྲང་གི་ད་ག་རེ་ཟེར་རྒན་བསྟན་འཕེལ་འདི་འཇུག་དེའི་བར་དུ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཡས་མས་བར་དུ་ཨ་ནི་གུ་གེ་ཆོས་རྒྱལ་ལྷག་བསྡད་ཡོད་རེད་ཟེར་གྱི་རེད་པ་གུ་གེ་ཆོས་རྒྱལ་ཡོད་རེད་གུ་གེ་རྒྱལ་པོ་ཡོད། བྱས་ཨ་ནི་གུ་གེ་རྒྱལ་པོའི་ཕོ་བྲང་དང་ཚང་མ་དེད་བྱས། དེ་ནས་ང་ཚོ་ནམ་རྒྱུན་ག་རེ་ཟེར་གྱི་ཡོད་རེད་ཟེར་དུས་དང་ཨ་ནི་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཡས་མས་ལ། ཕྱོགས་གཅིག་ནས་ཨ་ནི་གཙང་པའི་ཕྱོགས་གཏོགས་དེད་བྱས་དེད་བྱས་ཕྱོགས་གཅིག་ནས་དབུས་ཀྱི་སྐྱིད་ཤོད་སྡེ་པ་དང་ཨ་ནི་དགའ་ལྡན་པ་ཟེར་གྱི་རེད་པ་ད་དེ་གི་ཕྱོགས་གཏོགས་ཁོ་རང་འགན་ད་བོད་ཀྱི་དབུས་གཙང་གི་བོད་དབུས་ཀྱི་སྡེ་དཔོན་དེད་བྱས་དེའི་ནང་ཁུལ་གྱི་འགལ་ཟླ་བྱུང་བསྡད་པ་དེ་གི་སྐབས་ལ་ད་གཅིག་སྟོང་དྲུག་བརྒྱ་ཡས་མས་ལ་སླེབས་ཡོང་དུས་དང་ནི་ཨ་ནི་གཙང་པའི་ཕྱོགས་གཏོགས་དེ་དང། སྐྱིད་ཤོད་སྡེ་པ་དང་དགའ་ལྡན་པའི་ཨ་ནི་ཕྱོགས་གཏོགས་དེ་གཉིས་གཉིས་ཀྱི་ད་མཐའ་མའི་རྒྱལ་ཕམ་གྱི་མཐའ་མའི་མཚམས་དེ་སླེབས་ཡོང་གི་རེད་པ་དེ་གི་ནང་འཁྲུག་བརྒྱབ་དེ་བོད་ནང་འཁྲུག་ནང་འཁྲུག་ལ་མགོ་འཐོམ་བསྡད་པ་དེ་གི་དུས་ཚོད་དེ་གོ་སྐབས་བཟུང་ནས་ཨ་ནི་ལ་དྭགས་རྒྱལ་པོ་སེང་གེ་རྣམ་རྒྱལ་དང་ལ་དྭགས་རྒྱལ་པོའི་བོད་ནས་ཡང་བོད་ལ་བཙན་འཛུལ་དཔུང་འཇུག་བྱས་ཡོད་པ་དེ་བོད་ལ་དཔུང་འཇུག་བྱས་ཕལ་ཆེར་མངའ་རིས་ས་ཁུལ་དེ་གའི་ཕལ་ཆེར་གཙང་གི་ངམ་རིང་ཡས་མས་བར་དུ་དབང་སྒྱུར་བྱེད་སྟངས་གཅིག་གསུང་གི་འདུག་བ། ད་དེ་གི་སྐབས་ལ་ཨ་ནི་ལ་དྭགས་ཀྱི་རྒྱལ་པོས་ཨ་ནི་གུ་གེ་ཆོས་རྒྱལ་གྱི་ཕམ་ཉེས་བཏང་ཨ་ནི་ཕོ་བྲང་དེ་གི་མེ་སྲེག་བཏང་ཕོ་བྲང་ཚང་མ་བཤིག་པ་རེད་ཟེར་ནས་བཤིག་ནས་བོད་དེ་གདུང་རྒྱུད་ཁོ་རང་བོད་དེ་ད་ཕལ་ཆེར་གཅིག་ཙམ་གཉིས་ཙམ་དེ་འདྲས་ད་གཅིག་དབུས་ལ་བྲོས་བྲལ་བའི་བྲོས་ཐུབ་པ་དེ་འདྲས་བྱུང་ཡོད་ན་མ་གཏོགས་རྩ་བའི་རྒྱལ་རྒྱུད་གཙོ་བོ་དང་དེ་རྗེས་ཕོ་བྲང་ཐོག་ག་ན་མ་ཆོམ་གོ་ཡ་ན་ཤི་གོ་ཡ་ད་བྷ་ད་ཤུལ་མེད་རེད་པ་ཅིག་བཟོས་པ་རེད་ཟེར་ནས་དེང་སང་ཡོངས་གྲགས་ལ་ད་ཉམས་ཞིབ་བྱས་པའི་གྲུབ་དོན་རེད་པ་དེ་ཐ་མ་དེ་ལབ་གི་འདུག་བ། ཨ་ནི་ད་དེ་ནས་ཨ་ནི་དྲུག་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གྲངས་ཀྱི་རྗེས་ནས་ཨ་ནི་དགའ་ལྡན་ཕོ་བྲང་ཆགས་པ་རེད་དགའ་ལྡན་ཕོ་བྲང་གི་རྗེས་ལ་ཡང་གཅིག་བྱས་ན། གུ་གེ་ཆོས་རྒྱལ་གྱི་གདུང་རྒྱུད་གཙོ་བོ་དེ་ཚོ་ད་ཉམས་ཉེས་ཞེ་པོ་ཕྱིན་པ་རེད་ཕོ་བྲང་ཉམས་ཉེས་ཕྱིན་པ་རེད་ཡིན་ན་ཡང་གཅིག་བྱས་ན་གདུང་རྒྱུད་སོགས་ཀྱི་ཡིན་ན་མི་རྒྱུད། རེ་ཟུང་ལྷག་དང་ལྷག་ཡོད་སྲིད་པ་རེད་བ། ཨ་དགའ་ལྡན་ཕོ་བྲང་སྐབས་ལ་དེ་རྗེས་འདི། གདུང་བརྒྱུད་སླར་གསོ་བྱེད་ཡ་དང་གདུང་བརྒྱུད་དངོས་གུ་གེ་ཆོས་རྒྱལ་གྱི། བརྒྱུད་པ་སླར་གསོ་བྱེད་ཡ་གི་དེ། གནང་ཡོད་མ་རེད་ཨ་དགའ་ལྡན་ཕོ་བྲང་གིས་ཐད་ཀར་འཛིན་སྐྱོང་བྱེད་དགའ་ལྡན་ཕོ་བྲང་གིས། ཐད་ཀར་དབང་བསྒྱུར་བ་ལ། སོགས་ཀྱི་དེ་འདྲས་གསུངས་པ་རེད་བ། དེ་ཚོ་དེ་ནས་བྱས་ད་གུ་གེ་ཆོས་རྒྱལ། གདུང་བརྒྱུད་དབང་བསྒྱུར་དང་ཁོ་རང་གི་སྲིད་དབང་ལྟ་ཕར་བཞག། ད་གདུང་རྒྱུད་མི་རྒྱུད་ཙམ་ཡང་འདི་རེད་ཟེར་ཡ་དང་མཛུབ་འཛུགས་ས་སུ་མེད་པ་ཅིག་ཆགས་བསྡད་འདུག་ཨོ་དེ་རེད་དེ་བར་དུ་དེ་འདྲ་ཅིག་ཡོད་ན་དེ་དེང་སང་ཡོངས་གྲགས་ཉམས་ཞིབ་བྱས་ལོ་རྒྱུས་ནང་དེ་འདྲ་གསུང་གི་འདུག་བ། ཡང་དུས་རབས་གཅིག་སྟོང་དྲུག་བརྒྱ་བདུན་ཅུ་དོན་དགུ་ནས་བརྒྱད་ཅུའི་ནང། རྒྱལ་བ་སྐུ་འཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་གི་སྐུ་དུས་སུ་བོད་དམག་གིས་གུ་གེ་རྒྱལ་ཁབ་དང་རྒྱལ་ས་རྩ་བ་རང་གཉིས་ཀ་ལ་དྭགས་རྒྱལ་པོའི་ལག་ནས་ཕྱིར་ལེན་ཐུབ་པ་བྱུང་འདུག་པ་འདིའི་ཐད་བོད་ཀྱི་མཐོ་སློབ་ཁང་གི་ལོ་རྒྱུས་སྨྲ་བའི་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་དོན་ལ། ཡིན་ན་ང་ཚོ་དེ་ལྔ་བཅུ་ལས་སྔོན་ལ་དང་པོ་ལྔ་བཅུའི་སྔོན་ལ། གུ་གེ་ཆོས་རྒྱལ་གྱི་བརྒྱུད་པ་དང་གདུང་རྒྱུད་དང་གཅིག་དེ་བེད་སྤྱོད་ང་ཚོ་དགའ་ལྡན་ཕོ་བྲང་ཚུ་རྒྱབ་ལ་ཡོད་པའི་ཚོ་རུ་བཅུ་དང་དང་རྩ་དང་དུ་དེང་སང་ཉམས་ཞིབ་བྱེད་མཁན་དང་ཞིབ་འཇུག་གནང་མཁན་ཚོ་གིས་དེ་ཡོད་པ་ཅིག་གྲུབ་ཐུབ་ཀྱི་མི་འདུག་བ། དེའི་སྔོན་ལ་དགའ་ལྡན་དྲུག་བརྒྱ་བཞི་བཅུ་ཡས་མས་བར་དུ་གུ་གེ་ཆོས་རྒྱལ་གྱི་གདུང་རྒྱུད་མུ་མཐུད་ནས་ད་ཁོ་རང་མངའ་ཐང་ཆེ་ཆུང་དང་སྟོབས་ཤུགས་ཆེ་ཆུང་ཟེར་དེ་ནི་གནས་ཚུལ་ཁ་ཁ་རེད། མ་གཏོགས་ཁོ་རང་ཡང་རྒྱལ་ཕྲན་ཆེ་ཆུང་ལ་མ་ལྟོས་པའི་ཁོ་རང་རྒྱལ་ཕྲན་གཅིག་གིས་མུ་མཐུད་ནས། དང་པོ་ཡོད་ཀྱི་སྐྱིད་ལྡེ་ཉི་མ་མགོན་གྱི་སྲས་ཀྱི་གདུང་རྒྱུད་ནས་མར་ཅིག་ཡོད་དེ་བས་དེ་ནས་འགོ་ཚུགས་པ་དེ་ནས་བྱས་ནས་མུ་མཐུད་ནས། དེ་དུས་ད་ག་བར་དུ་མུ་མཐུད་ནས་གནས་བཞག་ཟེར་དེ་གསུང་གི་འདུག་བ་དེང་སང་ཡོངས་གྲགས་ལ། ང་ཚོ་ནམ་རྒྱུན་བོད་པའི་ལོ་རྒྱུས་ཀྱི་ནང་ལ་དགའ་ལྡན་ཚེ་དབང་ངོ་མ་ཟེར་མཁན་ཅིག་ཡོངས་གྲགས་ཤེས་ཀྱི་ཡོད་རེད་པ། ད་དགའ་ལྡན་ཚེ་དབང་མ་དེ་ལྷག་པར་དུ་ད་བོད་བོད་ཀྱི་ལོ་རྒྱུས་ནང་ལ་ཞེ་པོ་གྲགས་ཆེན་པོ་ད་ག་མ་རེད་དེ་ཡིན་ནའི་ད་སྟོད་ཀྱི་ཁུལ་དང་ལྷག་པར་དུ་མངའ་རིས་ཁུལ་དེའི་ས་ཁུལ་དེ་གྱི་ད་ལ་རྒྱལ་པོ་དགའ་ལྡན་ཚེ་དབང་ངོ་མ་ཟེར་མཁན་ཅིག་ནམ་རྒྱུན་ལོ་རྒྱུས་ནང་ཡོངས་གྲགས་ཤེས་ཀྱི་ཡོད་རེད་པ། རྒྱལ་པོ་དགའ་ལྡན་ཚེ་དབང་ངོ་མ་ཟེར་མཁན་དེ་ག་རེ་ཟེར་དུས་ད་རང་གོང་དུ་ཞུས་པ་ནང་བཞིན་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཡས་མས་ལ། བོད་འདི་གཙང་པའི་ཕྱོགས་སྡེ་པ་གཙང་པའི་སྡེ་པ་ཁོང་ཕྱོགས་གཏོགས་དེ་དང། ཨ་ནི་དབུས་ཀྱི་སྡེ་དཔོན་དེ་གཅིག་ཕྱོགས་གཏོགས་གཉིས། བྱས་ཨ་ནི་ཕྱོགས་གཏོགས་གཉིས་པོ་དེ་དབུས་ཀྱི་སྡེ་དཔོན་སོགས་ཀྱིས་དང་པོ་གུ་ཤྲི་ཁང་གི་ཨ་ནི་དཔུང་རོགས་ལ་བརྟེན་སྡེ་པ་དེ་ཐ་མའི་རྒྱལ་ཕམ་གྱི་ནང་འཁྲུག་གི་ཐུག་པ་འདྲ་བོ་འཁོལ་བསྡད་པ་དེའི་སྐབས་དང་བསྟུན་ནས་ལ་དྭགས་ཀྱི་དམག་དམག་བོད་ལ་སླེབས་པ་ཡིན་ཙང་དམག་སླེབས་ནས་སྟོད་ཀྱི་ས་ཁུལ་དེ་རྒྱུད་དུ་ཕལ་ཆེར་ལོ་རྒྱུས་ཁ་ཤས་ནང་བྱས་ན་ངམ་རིང་བར་དུ་ཟེར་ལབ་འདུག་ཨང་ངམ་རིང་ཟེར་དུས་གཙང་གི་ས་ཁུལ་ནང་རེད་པ། དེ་ཡས་མས་བར་དུ་ཨ་ནི་ལ་དྭགས་ཀྱི་རྒྱལ་པོའི་བདག་བཟུང་རུ་ཕལ་ཆེར་ཤུགས་རྐྱེན་རུ་ཡོད་བསྡད་པ་དེ་ད་ཨ་ནི་ཕམ་ཉེས་བཏང་ནས། དེ་གི་ཁ་གཏད་ལ་དེ་གི་ཡ་ལན་ལོག་ཡས་ལ་ཨ་ནི་དགའ་ལྡན་ཕོ་བྲང་གི་སྐབས་ནས་གང་འདི་ཚང་བ་སེར་གཉིས་སྡིག་གི་དམག་བཏང་བ་རེད་པ། དམག་བཏང་ནས་བོད་དང་ལ་དྭགས་གཉིས་ཀྱི་དམག་བརྒྱབ་ནས། གཅིག་སྟོང་དྲུག་བརྒྱ་བརྒྱད་ཅུ་ནས་བརྒྱད་ཅུ་གྱ་གཅིག་གྱ་གཉིས་ཀྱི་བར་དུ་དམག་བརྒྱབ་པ་དེ། ནམ་རྒྱུན་གྱི་བོད་ཀྱི་ལོ་རྒྱུས་ནང་དགའ་ལྡན་ཚེ་དབང་དམག་ཟེར་ཡ་དེ་གི་དམག་དེ་གི་ནང་ལ་ཨ་ནི། ལ་དྭགས་ཀྱི་དཔུང་ཤུགས་ལ་དྭགས་རྒྱལ་པོའི་དཔུང་ཤུགས་བོད་ཀྱི་ནང་ལ་ཡོད་པ་དེ་གྱད་ཚང་མ་ཕར། ཕྱིར་འདེད་བྱས་ནས། ཨ་ནི་ཕར་དེད་གང་ལྟར་ས་ཁུལ་དེ་གྱད་སླར་ཡང་དགའ་ལྡན་ཕོ་བྲང་འོག་ལ་སླར་གསོ་ཐུབ་པ་རེད་པ་འོ་དེ་རེད་སླར་གསོ་ཐུབ་པ་ཡིན་ཙང་ད་དེ་ནས་བྱས་ནས་ས་ཁུལ་དེའི་སྒང་ལ་དགའ་ལྡན་ཕོ་བྲང་གི་ཐད་ཀའི་འཛིན་སྐྱོང་བྱུང་བ་རེད་པ། དེ་བྱས་ཙང་དེ་དྲུག་བརྒྱ་བདུན་ཅུ་དོན་དགུ་དེ Turning Point གཅིག་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོར། བོད་རྒྱ་ནག་གིས་བཙན་བཟུང་བྱས་པའི་རྗེས། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་བར། རིག་གནས་གསར་བརྗེའི་སྐབས་རྒྱ་ནག་གི་དམག་མིས་ཚ་བ་རོང་ནང་དུ་ཡོད་པའི་དགོན་པ་ཁག་གཏོར་བཤིག་བཏང་ནས་ལྷ་སྐུ་རྟེན་གསུམ་ཙམ་མ་ཟད། དགོན་པའི་གྱང་ངོས་སུ་ཚོན་རྩིས་བཞེངས་པའི་སྐུ་བརྙན་རྣམས་ཀྱང་རྩ་མེད་བཏང་ཡོད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་སེར་གིས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།